གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་དགུ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་གཟའ་ལྷག་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་བ་རིག་འཛིན་ཆོས་སྒྲོན་ལགས་དང་འཆི་མེད་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་སྔ་དྲོའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཞན་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་ཀྱི་ཁམས་སྡེ་དགེ་དབོན་སྟོད་ཁུལ་ནས་རྒྱ་ནག་གཞུང་གིས་སྐམ་ཐོག་གློག་ཁང་བསྐྲུན་རྒྱུར་ངོ་རྒོལ་བྱེད་མཁན་བོད་མི་ཆིག་སྟོང་ལྷག་འཇུ་བཟུང་བྱས་པའི་ཁྲོད་ནས་མི་བཞི་བཅུ་ཙམ་གློད་བཀྲོལ་བཏང་ཡོད་པ་སོགས་གལ་ཆེའི་གསར་འགྱུར་ཁག་དང། རྒྱ་གར་ལྷོ་ཕྱོགས་བེ་ལོ་ཀུ་བེ་ཁུལ་མི་དམངས་དང་ལྷག་པར་དུ་བོད་ཕྲུག་ཚོར་དགོས་མཁོར་གཟིགས་ཏེ་བེ་ལོ་ཀུ་བེ་ལུགས་བསམ་མཉམ་སྦྲེལ་ནས་ས་གནས་སུ་ཁྲི་སྲོང་དཔེ་མཛོད་ཁང་གསར་པའི་དབུ་འབྱོད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཨོ་སི་ཀྲེ་ལི་ཡའི་ནང་རྒྱ་རིགས་ན་གཞོན་ཉི་ཤུ་ལྷག་འདུ་འཛོམས་ཀྱིས་བོད་རྒྱ་ན་གཞོན་མཛའ་འབྲེལ་འབྲེལ་ལམ་ཚོགས་པ་བཙུགས་ཡོད་པའི་ཐད་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཟླ་བ་བཟང་མོ་ལགས་སུ་གནས་འདྲི་ཞུས་པའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་དང་མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། དབོན་སྟོད་ཁུལ་ནས་བོད་མི་ཆིག་སྟོང་ལྷག་འཇུ་བཟུང་བྱས་པའི་ཁྲོད་ནས་མི་བཞི་བཅུ་ཙམ་གློད་གྲོལ་བཏང་ཡོད་འདུག་བོད་ཀྱི་ཁམས་སྡེ་དགེ་ཁུལ་དུ་རྒྱ་ནག་གཞུང་གིས་སྐམ་ཐོག་གློག་ཁང་བསྐྲུན་རྒྱུའི་ཁྲོད་ནས་དབོན་པོ་སྟོད་ཁུལ་གྱི་གནའ་བོའི་དགོན་པ་རྩ་གཏོར་དང་མི་རབས་ནས་མི་རབས་འཚོ་གནས་བྱེད་མཁན་བོད་མི་ཚོར་རང་ཡུལ་ནས་གནས་སྤོ་བྱ་དགོས་པའི་བཙན་བཀའ་བཏང་བར་ངོ་རྒོལ་ཞུ་འབོད་བྱེད་མཁན་གྱི་བོད་མི་ཆིག་སྟོང་ལྷག་འཛིན་བཟུང་བྱས་པའི་ཁྲོད་ནས་མི་བཅུ་ཕྲག་ཁ་ཤས་གློད་གྲོལ་བཏང་ཡོད་འདུག་བོད་ནས་རང་ཉིད་ཀྱི་བདེ་འཇགས་སྲུང་སྐྱོབ་ཆེད་མིང་འབོད་གནང་འདོད་མེད་པའི་བོད་མི་ཁག་ཅིག་གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་མཁོ་སྤྲོད་བྱུང་བར་གཞིགས་ན། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ནས་བཟུང་དབོན་སྟོད་དགོན་པའི་དགེ་འདུན་པ་མང་པོ་ཞིག་འཇུ་བཟུང་བྱས་པའི་ཁྲོད་ནས་དགེ་འདུན་པ་ཉི་ཤུ་ཙམ་སྤྱི་ཚེས་ཉི་ཤུ་རྩ་དྲུག་གཟའ་ཟླ་བའི་ཉིན་གློད་གྲོལ་བཏང་འདུག་ལ། སྤྱི་ཚེས་ཉི་ཤུ་རྩ་བདུན་ཉིན་གྱི་དགོང་དྲོ་མི་ཉི་ཤུ་ཙམ་སླར་ཡང་གློད་གྲོལ་བཏང་ཡོད་འདུག་གནས་ཚུལ་མཁོ་སྤྲོད་པ་ཞིག་གིས་བརྗོད་པར་གཞིགས་ན། བོད་མི་དེ་དག་གློད་གྲོལ་བཏང་དོན་གཙོ་བོ་ནི།

དབོན་སྟོད་ཁུལ་དུ་སྐམ་ཐོག་གློག་ཁང་བརྒྱབ་རྒྱུའི་ལས་གཞི་དེ་ནི་རྒྱ་ནག་གཞུང་གིས་ལོ་མང་སྔོན་ནས་འཆར་འགོད་བྱེད་བཞིན་ཡིན་པར་བརྟེན་ལས་གཞི་མཚམས་འཇོག་ཧ་ལམ་བྱེད་མི་སྲིད་པ་ལྟ་བུ་ཡིན་པ་བོད་ནང་རྒྱ་ནག་གཞུང་གི་ལས་འཆར་དང་འབྲེལ་བའི་ཐད་རྒྱུས་མངའ་ཆེན་པོ་ཡོད་མཁན་བོད་ནང་གི་བོད་མི་ཞིག་གིས་ངོས་འཛིན་བྱེད་ཀྱི་འདུག་འོན་ཀྱང་ད་ཆ་དབོན་སྟོད་དགོན་པའི་དགེ་འདུན་པ་ཚོས་དགོན་པ་དེའི་ནང་ཡོད་པའི་བོད་ཀྱི་ཐུན་མོང་མ་ཡིན་པའི་གནའ་བོའི་ལྡེབས་རིས་རྩ་ཆེ་མང་པོ་ཞིག་ཡོད་པ་དེ་དག་སྲུང་སྐྱོབ་བྱེད་ཐུབ་རྒྱུར་རེ་བ་བྱེད་བཞིན་ཡོད་པ་རེད། ད་དུང་བུད་མེད་དེས་རྒྱ་ནག་གཞུང་གི་ངོས་ནས་བོད་པའི་དགེ་འདུན་པ་ཚོར་ཡ་ང་སྙིང་རྗེ་རྩ་བ་ནས་བྱེད་ཀྱི་མ་རེད་ལ་དགོན་པ་ཇི་ཆགས་ཀྱི་གནད་དོན་ཐད་སྣང་ཆུང་གཏོང་རྒྱུ་ངེས་པ་རེད། ཕྱི་ཕྱོགས་ནས་དེའི་གནས་ཚུལ་བརྒྱུད་སྤེལ་དང་དོ་སྣང་ཤུགས་ཆེ་ཙམ་དགོས་ཀྱི་འདུག་ཅེས་བརྗོད་བྱུང། རྒྱ་ནག་གཞུང་གིས་སྡེ་དགེ་དབོན་སྟོད་ཁུལ་དུ་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞིའི་འོག་ཉུང་མཐར་དགོན་པ་དྲུག་དང་གྲོང་ཚོ་གཉིས་གནས་སྤོས་བྱེད་དགོས་པའི་སྐོར་རྒྱ་ནག་གཞུང་གིས་བརྗོད་བཞིན་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ད་བར་ཤེས་རྟོགས་བྱུང་བའི་དགོན་པ་དྲུག་ནི། སྡེ་དགེ་ཁུལ་གྱི་དབོན་སྟོད་དགོན་དང་ཡེ་ན་དགོན། མཁར་རྡོ་དགོན་བཅས་ཡིན་ཞིང། ཡང་ཆབ་མདོ་གྲོང་ཁྱེར་ཁོངས་ཀྱི་རབ་བརྟན་དགོན་པ་དང་དགོན་གསར། བཀྲ་ཤིས་དགོན་པ་བཅས་ཡིན་འདུག། རྣམ་པ་ཚོས་ད་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། བོད་ནང་བོད་མི་བརྒྱ་དང་ལྔ་བཅུ་ང་བདུན་ནས་སྐུ་ལུས་མེ་མཆོད་ཕུལ་དོན་ཐད་རྒྱ་ནག་གི་འགོ་ཁྲིད་ཚོས་དྲི་བ་ཙམ་ཡང་མི་གཏོང་བར་ནོར་འཁྲུལ་གྱི་སྲིད་བྱུས་བཟུང་སྟེ་དམ་བསྒྲགས་ཆེ་རུ་གཏོང་གི་ཡོད་པས་སྐུ་ལུས་མེ་མཆོད་ཕུལ་ན་དགེ་མཚན་ཡོད་མེད་བོད་ནང་གི་བོད་མི་ཚོས་ངེས་པར་དུ་དགོངས་པ་བཞེས་དགོས་ཀྱི་འདུག་ཅེས་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གསུངས་ཡོད་པའི་སྐོར་བློ་བྷེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་གི་ཡིན།
བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་འགྲེམས་སྟོན་ཚན་པ་ནས་གོ་སྒྲིག་གནང་སྟེ་བོད་ནང་རང་ལུས་མེར་བསྲེགས་དང་འབྲེལ་བ་གི་སྐོར་སྐྱོད་འགྲེམས་སྟོན་ཟིག་སྤྱི་ཟླ་གཉིས་པ་གི་ཚེས་པ་ཉེར་བདུན་ནས་སྤྱི་ཟླ་གསུམ་པ་གི་ཚེས་པ་བརྒྱད་ཀྱི་བར་ལ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གནང་གི་ཡོད་པ་དེ། བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ནས་དབུ་འབྱེད་གནང་སྐབས། ཁོང་གིས་ཤེས་རྟོགས་ཡོད་པར་བོད་ནང་བོད་མི་བརྒྱ་དང་ལྔ་བཅུ་ང་བདུན་ནས་སྐུ་ལུས་མེ་མཆོད་དུ་ཕུལ་དོན་གྱི་ཐད། རྒྱ་ནག་གི་འགོ་ཁྲིད་ཚོས་དྲི་བ་ཙམ་ཡང་མི་གཏོང་བར། ནོར་འཁྲུལ་གྱི་སྲིད་བྱུས་བཟུང་སྟེ་དམ་བསྒྲགས་ཆེ་རུ་གཏོང་གི་ཡོད་པས། སྐུ་ལུས་མེ་མཆོད་དུ་ཕུལ་ན་དགེ་མཚན་ནི་ཡོད་མེད་ཀྱི་ཐད་དེ་བོད་ནང་གི་བོད་མི་ཚོ་གིས་ངེས་པར་དགོངས་པ་བཞེས་དགོས་འདུག་ཅེས་གསལ་སྟོན་གནང་གི་འདུག། ཡིན་པ་ཡིན་ནས་དེའི་ནུས་པ་ག་ཚོད་ཐོན་གྱི་རེད་དང་མ་རེད་ཟེར་ཞོར་བ་དེ་ལ་དྲི་བ་ཅིག་ཏན་ཏན་རེད། གང་ཟེར་ན་ང་ཚོའི་གི་ཞུ་འབོད་བྱེད་ས་དེ། མཁྲེགས་བཟུང་ཅན་གྱི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འགོ་ཁྲིད་དེ་གས་ཆགས་བསྡད་ཡོད་པ་དེ་གས་ཀྱི་བོད་མི་རིགས་ཀྱི་བརྒྱ་དང་ལྔ་བཅུ་ང་བདུན་གྱི་ཤེས་རྟོགས་ཡོད་པ་དེ་གས་ཀྱི་སྐུ་ལུས་མེ་མཆོད་ཕུལ་བ་དེ་ལ་ཡ

ཡང་ཁོང་གིས་དམངས་གཙོ་དང་རང་དབང་གི་རྒྱལ་ཁབ་དེ་འདྲ་གི་ནང་དུའང་རང་ལུས་མེར་བསྲེགས་ཡོང་གི་ཡོད་ནའང། ཁྱད་པར་ནི་རང་དབང་རྒྱལ་ཁབ་ཁག་གི་ནང་རང་ལུས་མེར་བསྲེགས་མིན་པ་གི་ཐོག་ནས་ཞུ་འབོད་ཀྱི་གོ་སྐབས་ཟིག་ཡོད་པ་དང་བོད་ལ་ཆ་བཞག་ན་སྲིད་བྱུས་ཅི་ཙམ་ནོར་འཁྲུལ་ཡོད་ཀྱང་ཞུ་འབོད་དང་གསལ་བཤད་བྱེད་ས་མེད་པས། སོ་སོའི་སྐུ་ལུས་མེར་བསྲེགས་ཀྱིས་འཛམ་གླིང་གིས་མཁྱེན་རྟོགས་ཡོད་པ་བཟོ་དགོས་པ་དེ་འ་ཆད་འུ་ཐུག་གི་གནས་སྟངས་ཟིག་དང། གཞན་ལ་འཁོན་འཛིན་མེད་པའི་འཚེ་མེད་ཞི་བའི་ཐབས་ལམ་ཟིག་ཀྱང་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག།
སྲིད་ཇུས་ག་འདྲས་ཀྱི་ནོར་འཁྲུལ་བྱས་ཡིན་པ་ཡིན་ན་སྲིད་ཇུས་དེ་ལ་ཡང་ང་ངོས་ལེན་མེད་དེ་ནོར་འཁྲུལ་དེ་འདྲ་རེད་བཞག་ཟེར་རྒྱུ་མཚན་གསལ་བཤད་བྱེད་ས་མེད་དུས་ཙང་གནས་སྟངས་དེའི་གི་ཐོག་ནས་སོ་སོའི་ལུས་དེ་མེ་སྲེག་བཏང་བྱས་བྱས་ནས་ཨ་ནི་ཅིག་འཛམ་བུ་གླིང་མཁྱེན་རྟོགས་ཡོད་པ་བཟོ་དགོས་ཡས་དེ་ད་ཁོ་ཚོའི་གི་ཁ་ཨ་ཆད་འུ་ཐུག་པའི་གི་གནས་སྟངས་ཅིག་ཆགས་གི་ཡོད་རེད་ངས་འགྲེལ་བཤད་དེ་རྒྱབ་གི་ཡོད་དེ་ཙམ་མ་ཡིན་པའི་གི་དེ། འཚེ་མེད་ཞི་བའི་ཀྱི་ཐབས་ལམ་ཅིག་ཆགས་གི་ཡོད་གང་ཡིན་ཟེར་ན་དེ་གཞན་ལ་འཁོན་འཛིན་མེད་པའི་ཐོག་ནས་ཨ་ནི་ང་རའི་ལུས་དེ་ང་ལ་བདག་གི་ཡོད་ངའི་ལུས་དེ་ངས་བོད་སྤྱི་པའི་དོན་དག་ཕུལ་ཟེར་ཡས་དེ་ལས་ལྷག་པའི་ཀྱི་ཨ་ནི་ཞི་བའི་ཀྱི་ཁ་སོ་ར་བློས་བཏང་ཅིག་དེ་ལས་ཆེ་བ་ཅིག་ཡོང་སྲིད་ཀྱི་མ་རེད་ཅེས་ངས་དེ་ཞུ་གི་ཡོད། བོད་ཀྱི་འགྲེམས་སྟོན་ཚན་པའི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ནས། འགྲེམས་སྟོན་འདི་ནི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ཙམ་དུ་མ་ཟད། གངས་སྐྱིད་ཀྱི་དུས་ཐུང་འགྲེམས་སྟོན་གནང་སར་ཡང་ཟླ་བ་གཉིས་ལྷག་གི་རིང་འགྲེམས་སྟོན་གནང་འཆར་ཡོད་པ་དང། སྤྱི་ལོ་ཉིས་སྟོང་དགུ་ལོ་གི་ཟླ་བ་གཉིས་པ་གི་ཚེས་པ་ཉེར་བདུན་གྱི་ཉི་མ་རྔ་བ་ཀིརྟི་དགོན་པ་གི་དགེ་འདུན་པ་བཀྲ་བྷེ་ལགས་ནས་རང་ལུས་མེར་བསྲེགས་ཀྱི་ལས་འགུལ་དེ་འགོ་བཙུགས་ཡོད་པས། དེ་ནས་ད་བར་རེ་ལོ་བཅོ་ལྔ་འཁོར་བར་སྲུང་བརྩི་དང་ཆབས་ཅིག། དུས་ཡུན་དེའི་རིང་རང་སྲེག་བྱུང་དོན་དང་གནས་བབ་ངོ་སྤྲོད་དང་འབོད་སྐུལ་གྱི་ཆེད་དུ་འགྲེམས་སྟོན་འདི་གནང་གི་ཡོད་པ་དང། བོད་མིའི་སྒྲིག་འཛུགས་ཀྱི་གྲངས་ཐོ་བརྒྱ་དང་ལྔ་བཅུ་ང་བདུན་གི་ནང་ནས་བརྒྱ་དང་སུམ་ཅུ་སོ་དྲུག་འདས་གྲོངས་སུ་སོང་བ་དང། ལྷག་མ་རྣམས་གར་སོང་ཆ་མེད་དུ་གྱུར་བ་དང་ཁོང་ཚོའི་འབོད་སྒྲ་ཚིག་གཉིས་ནི། གོང་ས་མཆོག་བོད་ནང་གདན་འདྲེན་ཞུ་དགོས་པ་དང་བོད་ནང་གཞི་རྩའི་རང་དབང་མེད་པ་བཅས་ཡིན་པ་གི་སྐོར་ངོ་སྤྲོད་གནང་གི་འདུག།
ཁོ་རང་ཚོ་ལུས་འཚིག་པའི་སྐབས་སུ་ཡིན་པ་ན་ཡང་ཁོ་རང་ཚོ་གི་ད་ག་ཞུ་དགོས་རེད་འབོད་སྒྲ་གཙོ་བོ་གཉིས་འདྲ་བོ་ཆགས་བསྡད་ཀྱི་འདུག་གཅིག་དེ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མགྱོགས་ནས་མྱུར་དུ་བོད་ནང་ལ་གདན་འདྲེན་ཞུ་ཡས་ཆེད། དེ་འབོད་སྒྲ་དང་པོ་དེ་བྱས་འབོད་སྒྲ་གཉིས་པ་དེ་བོད་ནང་ལོགས་ལ། གཞི་རྩའི་གི་རང་དབང་ཅིག་མི་འདུག། དམིགས་བསལ་སྨྲ་བརྗོད་རང་དབང་མི་འདུག། སྨྲ་བརྗོད་རང་དབང་མེད་པའི་རྐྱེན་བྱས་བྱས་ཨ་ནི་ད་ལྟ་སྐུ་ལུས་མེ་མཆོད་བརྒྱ་དང་ལྔ་བཅུ་ང་བདུན་ཆགས་པ་ཡིན་པ་ཡིན་ན་ཡང་འཛམ་གླིང་གི་སྡིངས་ཆ་ནང་ལོགས་ལ། གཅིག་ག་ཞུ་དགོས་རེད། འབུད་རྒྱོག་ཐེབས་མ་ཐུབ་བའི་དེ་འདྲའི་གཅིག་གི་གནས་བབ་ཅིག་ཆགས་བསྡད་ཀྱི་འདུག་དེ་འདྲ་ཡིན་མདོག་གོ་ཏུ་ང་ཚོ་དེ་རང་དབང་ལུང་པ་ལ་ཡོད་དུས་ང་ཚོ་དེ་གང་ཐུབ་ཐུབ་འདྲ་བོ་ཅིག་ང་ཚོས་ཀྱིས་མི་དམངས་ལ་འགྲེམས་སྤེལ་ཞུ་ཐུབ་པའི་ཆེད་དམིགས་བསལ་ང་ཚོས་ཀྱིས་ད་ལྟའི་ཀྱི་དུས་ཐུང་སྐོར་སྐྱོད་འགྲེམས་སྟོན་སྒྲོག་བཞིན་པའི་ནང་སྐད་ཡིག་གསུམ་ནང་ལ་ཆགས་བསྡད་ཡོད། ཉེ་བའི་ཆར་འདི་ག་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གནས་ཚུལ་ཤེས་རྟོགས་བྱུང་བ་གི་ནང།
བོད་ནང་སྤྱི་ལོ་ཉིས་སྟོང་བཅུ་གཅིག་གི་ལོར་རང་ལུས་མེར་བསྲེགས་གནང་མཁན་རྔ་བ་ཀིར་ཏི་དགོན་པ་གི་དགེ་འདུན་པ་བློ་བཟང་དཀོན་མཆོག་དང་བློ་བཟང་སྐལ་བཟང་ལགས་རྣམ་གཉིས། རྒྱ་ནག་གཞུང་གིས་ལོ་བདུན་རེ་ལ་བཙོན་ཁང་དུ་བཅུག་སྟེ་སྤྱི་ལོ་ཉིས་སྟོང་བཅུ་བདུན་གི་ལོར་གློད་གྲོལ་བཏང་ཡོད་ནའང། དཔར་གི་ངོས་སུ་བལྟས་ན་སྐུ་ལུས་ལ་རྨ་ཤུལ་ཧ་ཅང་ཚབས་ཆེན་ཡོད་པ་དང། གཟུགས་ཁམས་འཕྲོད་བསྟེན་གྱི་གནས་སྟངས་གསལ་ཆ་མེད་ནའང། ཁོང་གཉིས་ཀ་མུ་མཐུད་དུ་རྔ་བ་ཀིར་ཏི་དགོན་ཆེན་དུ་སློབ་གཉེར་གནང་བཞིན་བཞུགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་བོད་རང་བཙན་སློབ་ཕྲུག་ཚོགས་པས་བོད་ནང་སྐུ་ལུས་མེར་བསྲེགས་བཏང་མཁན་གླུ་བ། ཚེ་དབང་ནོར་བུ་ལགས་ཀྱི་རྗེས་དྲན་འདུ་འཛོམས་ཤིག་བསྐོང་ཚོགས་གནང་འདུག་དེ་ཡང་ཟླ་བ་འདིའི་ཚེས་ཉི་ཤུ་ལྔ་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་བོད་རང་བཙན་སློབ་ཕྲུག་ཚོགས་པའི་གོ་སྒྲིག་འོག་བོད་ནང་སྐུ་ལུས་མེར་སྲེག་བཏང་གནང་མཁན་གཞས་པ་ཚེ་དབང་ནོར་བུ་ལགས་འདས་གྲོངས་སུ་གྱུར་ནས་ལོ་ངོ་གཉིས་འཁོར་བའི་དུས་ཚིགས་དྲན་གསོ་ཞུ་ཆེད་རོལ་དབྱངས་འདུ་འཛོམས་ཤིག་གནང་ཡོད་པ་དེའི་སྐབས་འདས་པོ་ཁོང་གི་གླུ་གཞས་ཁག་ཅིག་བུ་མོ་ཚེ་སྐྱིད་ལགས་ཀྱིས་བསྐྱར་ལེན་བྱས་པའི་ཐོག་ནས་དྲན་གསོ་ཞུས་འདུག་གཞས་པ་ཚེ་དབང་ནོར་བུ་ལགས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་གཉིས་པའི་ཚེས་ཉེར་ལྔ་ཉིན་བོད་ཀྱི་རྒྱལ་ས་ལྷ་སའི་ཕོ་བྲང་པོ་ཏཱ་ལའི་མདུན་ཐང་དུ་རྒྱ་ནག་གཞུང་ལ་ངོ་རྒོལ་མཚོན་ཆེད་སྐུ་ལུས་མེ་མཆོད་ཕུལ་བའི་རྗེས་སུ་འདས་གྲོངས་སུ་གྱུར་ཡོད་པ་རེད། དམ་པ་ཁོང་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་བོད་ཀྱི་ནག་ཆུ་ཁུལ་སྐྱེས་ཤིང་སྐུ་ལུས་མེར་སྲེག་བཏང་བའི་སྐབས་ཁོང་དགུང་གྲངས་ཉི་ཤུ་རྩ་དྲུག་ཡིན་འདུག་ཁོང་བོད་ལྗོངས་སློབ་གྲྭ་ཆེན་མོ་ནས་སློབ་གྲྭ་མཐར་སོན་རྗེས་བོད་ཙམ་མ་ཡིན་པར་རྒྱ་ནག་གི་གྲོང་ཁྱེར་ཁག་ཅིག་གི་ནང་གླུ་གཞས་སྒྱུ་རྩལ་ཐད་ནས་འགྲན་བསྡུར་འདྲ་མིན་ནང་ཞུགས་ཏེ་སྐད་གྲགས་དང་དགའ་མོས་ཆེན་པོ་བྱེད་ཡུལ་དུ་གྱུར་ཡོད་པ་རེད། ཁོང་ནི་ཆབ་སྲིད་བཙོན་པ་སོག་མཁར་བློ་གྲོས་རྒྱ་མཚོ་ལགས་ཀྱི་ཚ་བོ་ཡིན་འདུག། ན་ནིང་ཕྱི་ཟླ་དྲུག་པ་ཙམ་ནས་ཕྱི་ཕྱོགས་ནས་གར་སོང་ཤེས་རྟོགས་མེད་པའི་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིང་ཀང་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་གྱི་འཐུས་མིའི་ལས་གནས་ནས་དགོངས་པ་ཞུས་ལུགས་ཕྱི་ཚེས་ཉི་ཤུ་བདུན་གཟའ་མིག་དམར་ཉིན་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཐོག་གནས་ཚུལ་སྤེལ་ཡོད་འདུག་དེ་ཡང་ཨེ་པི་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིང་ཀང་ན་ནིང་ཕྱི་ཟླ་བདུན་པའི་ནང་ཕྱི་སྲིད་བློན་ཆེན་གྱི་ལས་གནས་ནས་གནས་དབྱུང་བཏང་ཡོད་པ་དང། དེ་ནི་འདས་པའི་ལོ་མང་རིང་རྒྱ་ནག་གི་ཆབ་སྲིད་སྡིངས་ཆའི་ནང་བྱུང་དཀོན་པའི་གནས་སྟངས་ཤིག་ཆགས་ཡོད་པ་རེད། ད་ལོ་རང་ལོ་ལྔ་བཅུ་ང་བདུན་ཡིན་པའི་ཆིང་ཀང་གིས། ཕྱི་སྲིད་བློན་ཆེན་གྱི་ལས་གནས་འཁུར་ནས་ཟླ་བ་བདུན་ཙམ་ལས་མ་ཕྱིན་པར། ན་ནིང་ཕྱི་ཟླ་དྲུག་པ་ཙམ་ནས་ཕྱི་ཕྱོགས་ནས་མཐོང་ཡས་མེད་པར་གྱུར་ཡོད་ཅིང། དེ་ནས་ཟླ་བ་གཅིག་ཙམ་གྱི་རྗེས་རྒྱ་ནག་གཞུང་གིས་ཆིང་ཀང་ཕྱི་སྲིད་བློན་ཆེན་གྱི་ལས་གནས་ནས་གནས་དབྱུག་བཏང་བའི་སྐོར་ཕྱིར་བསྒྲགས་བྱས་ཡོད་པ་རེད། རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཁང་གིས་བརྡ་ཐོ་བཏང་བ་ལྟར་ན། ཐེན་ཅིན་གྲོང་ཁྱེར་མི་དམངས་འཐུས་མི་ཚོགས་ཆེན་གྱིས་སྐུ་ཞབས་ཆིང་གིས་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཚོགས་མིའི་ལས་གནས་ནས་དགོངས་ཞུ་བྱས་པར་ངོས་ལེན་བྱས་ལུགས་བཀོད་ཡོད་ཅིང། ཡིན་ནའི་རྒྱ་ནག་གཞུང་འབྲེལ་དྲ་རྒྱའི་ཐོག་རྒྱ་ནག་གི་ཆེས་མཐོའི་དཔོན་རིགས་གྲས་སུ་མིང་འབོད་བྱེད་ཀྱི་མེད་ན་ཡང། ད་ལྟའི་ཆར་ཆིང་ཀང་རྒྱ་ནག་དམར་ཤོག་ཚོགས་པ་ནས་ཕྱིར་འབུད་བྱས་ཡོད་མེད་སོགས་གང་ཡང་བརྗོད་མེད་པ་རེད། ཆིང་ཀང་ཕྱི་སྲིད་བློན་ཆེན་གྱི་ལས་གནས་ནས་གནས་དབྱུང་བཏང་བའི་སྐབས་སུ། རྒྱ་ནག་དམར་ཤོག་ཚོགས་པའི་དཔོན་རིགས་མཐོ་གྲས་མི་ཉུང་བ་ཞིག་ལས་གནས་ནས་གནས་དབྱུང་བཏང་ཡོད་པ་དང། དེ་ཚོའི་ནང་རྒྱ་ནག་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་སོགས་དམག་དཔོན་མཐོ་གྲས་ཁག་ཅིག་ཡང་ཡོད་པ་རེད། ལོ་རེའི་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་ད་ལོའི་ཕྱི་ཟླ་གསུམ་པའི་ནང་སྐོང་ཚོགས་བྱེད་ཀྱི་ཡོད་པ་དང། ཚོད་དཔག་བྱས་ན་ད་ལོའི་ལྷན་ཚོགས་ཐོག་གཙོ་བོ་རྒྱ་ནག་གི་ཉམས་རྒུད་འགྲོ་བཞིན་པའི་དཔལ་འབྱོར་གནས་སྟངས་སླར་གསོ་ཡོང་ཐབས་སྐོར་ལ་གྲོས་མོལ་བྱེད་ཀྱི་ཡིན་པའི་སྐོར་གནས་ཚུལ་ནང་བཀོད་འདུག། རྒྱ་གར་གྱི་མཁའ་དབྱིངས་ཚན་རིག་པ་ཚོས་གཟའ་སྐར་རྒྱུ་ལམ་ནང་ཚོད་ལྟ་བྱེད་རྒྱུའི་གྲ་སྒྲིག་བྱེད་བཞིན་པ་དེས་རྒྱལ་ཁབ་ཀྱི་ཆེ་མཐོང་དང་ན་གཞོན་ཚོར་བློ་སྟོབས་སྐྱེ་གཞི་ཞིག་ཏུ་འགྱུར་རྒྱུའི་རེ་བ་ཡོད་ལུགས་སྲིད་བློན་མཆོག་གིས་གསུངས་འདུག་དེ་ཡང་སྲིད་བློན Narendra Modi མཆོག་ཁ་སང་གཟའ་མིག་དམར་ཉིན་ལྷོ་ཕྱོགས Kerala མངའ་སྡེའི་ནང་རྟེན་གཞི་བྱས་པའི Vikram Sarabhai Space Centre ཞེས་པའི་མཁའ་དབྱིངས་འཕྲུལ་ལས་ཉམས་ཞིབ་བསྟི་གནས་ཁང་དུ་འཚམས་གཟིགས་ཀྱིས་མཁའ་དབྱིངས་ཚན་རིག་པ་བཞི་དང་མཇལ་འཕྲད་གནང་བས་མ་ཟད་ཁྱེད་རང་ཚོའི་མཛད་རྗེས་དེས་མ་འོངས་པར་མདུན་ལམ་དང་རེ་བ་གསར་པ་ཞིག་སྐྱེད་རྒྱུར་ཕན་ཐོགས་ཡོང་ངེས་རེད་ཅེས་གསུངས་འདུག་ཡང་ཁོང་གིས་ཁྱེད་རང་ཚོ་མི་བཞི་ནི་མིང་ཙམ་མ་ཡིན་པར་རྒྱ་གར་གྱི་མི་འབོར་ཐེར་འབུམ་གཅིག་དང་གྲངས་ཆུང་བཞིའི་མངོན་འདོད་མཚོན་ཐུབ་མཁན་གྱི་ནུས་སྟོབས་ལྡན་པའི་མི་བཞིར་ངོས་འཛིན་བྱེད་ཀྱི་ཡོད་ཅེས་བསྔགས་བརྗོད་གནང་ཡོད་པ་རེད་གོང་དུ་ཞུས་པའི་ཚན་རིག་པ་བཞི་པོ་དེས་མ་འོངས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར་གྷ་གྷན་ཡཱན་ཞེས་པའི་གཟའ་སྐར་རྒྱུ་ལམ་ནང་ཚོད་ལྟའི་ཆེད་རྫོང་རྒྱུའི་ལས་གཞིའི་ཆེད་གྲ་སྒྲིག་བྱེད་བཞིན་ཡོད་པ་ཞིག་རེད་འདུག་ཡང་སྲིད་བློན་ནཱ་རེན་དཱ་མོ་དཱི་མཆོག་གིས་མུ་མཐུད་ནས་མ་འོངས་ལས་གཞི་འདི་བརྒྱུད་ནས་རྒྱ་གར་གྱི་ཕྲུ་གུ་སྟོང་ཕྲག་མང་པོའི་སེམས་ནང་ཚན་རིག་པ་བྱེད་རྒྱུའི་འདུན་པ་དེ་གྲུབ་ཐབས་སུའང་ཕན་ཐོགས་ཡོང་ངེས་རེད་ཅེས་གསུངས་འདུག་སྲིད་བློན་ནཱ་རེན་དཱ་མོ་དཱི་མཆོག་གིས་རྒྱ་གར་གྱི་ངོས་ནས་ཕྱི་ལོ་ཉིས་སྟོང་བཅུ་མེད་སུམ་ཅུ་སོ་ལྔ་བར་མཁའ་དབྱིངས་སུ་འབབ་ཚུགས་བཟོ་ཐུབ་པ་དང་ཕྱི་ལོ་ཉིས་སྟོང་བཅུ་མེད་བཞི་བཅུ་བར་ཟླ་སྐར་ནང་མི་གཏོང་ཐུབ་པ་བྱེད་རྒྱུའི་འཆར་གཞི་དང་དམིགས་ཡུལ་ཡོད་ཅེས་གསལ་བསྒྲགས་གནང་ཟིན་ཡོད་པ་རེད། གོང་ཞུས་གནས་ཚུལ་ནང་མུ་མཐུད་ནས་བཀོད་པར་ལྟར་ན་ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་བཟུང་རྒྱ་གར་གྱིས་མཁའ་དབྱིངས་ལས་འཆར་རིགས་སྔར་དང་མི་འདྲ་བར་རྒྱ་སྐྱེད་དང་ཡར་རྒྱས་བཏང་ཡོད་འདུག་ལ་རྒྱལ་ཁབ་གཞན་དང་མི་འདྲ་བར་བཟོ་སྐྲུན་བྱེད་རྒྱུའི་རིན་ཚད་ཀྱང་ཧ་ཅང་འབོར་ཆེན་པོ་གཏོང་དགོས་བྱུང་མེད་པའི་སྐོར་གནས་ཚུལ་ནང་བཀོད་འདུག། ར་ཤི་ཡས་རྒྱ་གར་གྱི་མི་སེར་བསྡུ་སྐོང་བྱས་ཏེ་ཡུག་རེན་དམག་འཐབ་ནང་མཉམ་ཞུགས་བྱེད་བཅུག་ཡོད་འདུག་དེ་ཡང་ཧྥ་རན་སི་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བ་ལྟར་ན། ར་ཤི་ཡས་འཛམ་གླིང་ཡུལ་གྲུ་གང་ས་ནས་དམག་མི་གླས་ཏེ་ཡུག་རེན་གྱི་དམག་འཐབ་ནང་ར་ཤི་ཡའི་དམག་དཔུང་ལ་རོགས་འདེགས་ཡོང་ཐབས་འབད་བརྩོན་བྱེད་ཀྱི་ཡོད་པ་བཞིན། ར་ཤི་ཡའི་དམག་དཔུང་གིས་ཉེ་ཆར་རྒྱ་གར་གྱི་མི་སེར་ཀུ་ཤུ་འདེབས་མཁན་ཞིག་དང་དེ་བཞིན་གནམ་གྲུའི་བཞེས་ལག་གྲ་སྒྲིག་བྱེད་མཁན་ཞིག།

དམིགས་བསལ་ཉེ་ཆར་བལ་ཡུལ་ནང་ཡོད་པའི་ཕྱི་རྒྱལ་ཡུལ་གྲུ་ལས་ཀའི་གོ་སྐབས་སྤྲོད་མཁན་གྱི་ལས་ཁུངས་དེས་སྨན་ཞབས་པ་བསྡུ་རུབ་བྱེད་པའི་སྐབས་ཚོད་ལྟའི་ཚུལ་དུ་སྨན་ཞབས་པ་བཞི་བཅུ་ཞེ་གསུམ་གཏོང་རྒྱུའི་འདེམས་སྒྲུག་བྱས་པའི་ཁོངས་སུ་ལོ་ན་ཉི་ཤུ་རྩ་བརྒྱད་ཡིན་པའི་སྨན་ཞབས་པ་ཨན་ཞུའུ་ཡང་ཚུད་ཡོད་པ་དང་ཁོ་མོས་ད་བར་སློབ་སྦྱོང་དང་འབད་བརྩོན་བྱས་པའི་གྲུབ་འབྲས་སུ་ད་ཆ་ངའི་ལས་ཀའི་རིན་ཐང་གི་གོ་སྐབས་ཐོབ་སོང་བསམ་གྱི་འདུག་ད་ལྟའི་ཆར་བལ་ཡུལ་ནང་ཨ་མི་རི་ཀའི་ཌོ་ལར་བརྒྱ་དང་དགུ་བཅུ་གོ་དྲུག་ཟླ་རེར་རག་གི་ཡོད་ཡིན་ནའང་དབྱིན་ཡུལ་ནང་སྐྱེལ་བའི་སྐབས་ད་ལྟའི་གླ་ཕོགས་ལས་ལྡབ་བཅུ་ཙམ་མང་བ་ཐོབ་རྒྱུའི་རེ་བ་ཡོད་ཅེས་འགྲེལ་བརྗོད་བྱས་འདུག་གང་ལྟར་བལ་ཡུལ་ནང་གི་སྨན་ཞབས་པ་ཚོར་ཕྱི་ཕྱོགས་སུ་ལས་ཀའི་གོ་སྐབས་ཐོབ་ཀྱི་ཡོད་པ་དེས་གང་ཟག་སྒེར་སོ་སོར་ཕན་ཐོགས་ཡོང་ངེས་ཀྱང་རྒྱལ་ཁབ་ལ་དཀའ་ངལ་ཆེ་རུ་འགྲོ་རྒྱུའི་ཉེན་ཁ་དང་བློ་འཚབ་སྐྱེ་གཞི་ཞིག་ཏུ་གྱུར་ཡོད་འདུག་དེ་ཡང་རྒྱལ་ཡོངས་འཕྲོད་བསྟེན་ཞབས་ཞུ་ཁང་ནས་གནས་སྟངས་འདི་ནི་བློ་འཚབ་སྐྱེ་གཞི་ཞིག་རེད། ཉེ་ཆར་ང་ཚོས་སློབ་གྲྭ་ཁག་དང་སྤྱི་དམངས་ཀྱི་སྨན་ཞབས་པའི་ཟབ་སྦྱོང་ཞིག་གོ་སྒྲིག་བྱས་ཡོད་ཡིན་ནའང་ལུང་ཁུག་ཁག་ལ་སྨན་ཞབས་པ་ཚོ་འགྲོ་མཁན་ཧ་ཅང་དཀོན་པོ་འདུག་ཅེས་འགྲེལ་བརྗོད་གནང་འདུག་སྤྱིར་བཏང་བལ་ཡུལ་ཁྱོན་ཡོངས་སུ་སྨན་ཞབས་པ། བཞི་ཁྲི་ལྔ་སྟོང་མ་གཏོགས་མེད་པ་དེས་དགོས་ངེས་ཁག་ལ་སྨན་ཞབས་པ་གཏོང་མི་ཐུབ་པའི་དཀའ་ངལ་ཡང་འཕྲད་ཀྱི་ཡོད་འདུག། རྣམ་པ་ཚོས་ད་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨོ་སི་ཀྲེ་ལི་ཡའི་ནང་རྒྱ་རིགས་ན་གཞོན་ཉི་ཤུ་ལྷག་འདུ་འཛོམས་ཀྱིས་བོད་རྒྱ་ན་གཞོན་མཛའ་འབྲེལ་འབྲེལ་ལམ་ཚོགས་པ་བཙུགས་ཡོད་པའི་ཐད་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཟླ་བ་བཟང་མོ་ལགས་སུ་གནས་འདྲི་ཞུས་པ་ཞིག་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
འདི་ཚེས་ཉི་ཤུ་རྩ་ལྔ་ཉིན་ཨོ་སི་ཀྲི་ལི་ཡ་སྐུ་ཚབ་དོན་གཅོད་ཁང་གི་གོ་སྒྲིག་འོག་ན་གཞོན་བོད་རྒྱ་མཛའ་བརྩེ་འབྲེལ་ལམ་ཞེས་པ་ཞིག་ཏུ་བསྐོང་ཚོགས་གནང་འདུག་ད་མཛའ་བརྩེ་འབྲེལ་ལམ་གྱི་འདུ་འཛོམས་དེའི་སྟེང་ལ་རྒྱ་རིགས་གཞོན་སྐྱེས་ཉི་ཤུ་ལྷག་ཙམ་གཅིག་ཏུ་མཉམ་ཞུགས་གནང་ཤག་མང་ཆེ་བ་རྒྱ་ནག་སྐམ་ས་ཆེན་མོ་ནས་ཡིན་པ་དང་ད་ལྟའི་ཆར་ད་ཨོ་སི་ཀྲི་ལི་ཡའི་མཐོ་སློབ་ནང་ལོགས་ལ་འགྲིམ་བཞིན་པ་བྱས་དེ་ནང་བཞིན་གྱི་ཧོང་ཀོང་དང་ཐའེ་ཝན་སོགས་ནས་ཁྱོན་རྒྱ་རིགས་ཉི་ཤུ་ལྷག་ཙམ་གཅིག་ཏུ་མཉམ་ཞུགས་གནང་ཤག་དེའི་ཐོག་ལ་ཨ་ནི་ཨོ་སི་ཀྲི་ལི་ཡ་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཟླ་བ་བཟང་མོ་ལགས་མཉམ་ཞུགས་གནང་ཡོད་འདུག། ཨ་ནི་དེ་རིང་ང་ཚོ་ཟླ་བ་བཟང་མོ་ལགས་དང་ལྷན་དུ་ཨ་ནི་འདུ་འཛོམས་དེའི་སྤྱི་ཡོངས་ཀྱི་གནས་སྟངས་ག་འདྲས་བྱུང་ཡོད་མེད་ཐད་ང་ཚོ་བཀའ་འདྲི་ཞུ་གི་ཡིན། ཟླ་བ་བཟང་མོ་ལགས་ཐོག་མར། ད་རེས་ན་གཞོན་བོད་རྒྱ་ད་མཛའ་བརྩེ་འབྲེལ་ལམ་ཟེར་དེའི་ཐོག་ལ་རྒྱ་རིགས་གཞོན་སྐྱེས་ཉི་ཤུ་ལྷག་ཙམ་བྱུང་འདུག་མཉམ་ཞུགས་གནང་ཞག་ཁོ་རང་ཚོས་ད་ཅིག་བོད་དོན་ལ་གཟིགས་ཕྱོགས་དེ་ག་འདྲས་འགྲོ་བཞིན་ཡོད་འདི་ངོ་སྤྲོད་གནང་རོགས་གྱིས། ལགས་འོང་དང་ཐོག་ཨོ་སི་ཀྲི་ལི་ཡའི་ཁུལ་གྱི་རྒྱ་བོད་འབྲེལ་ལམ་ཐོག་ལ་ཅིག་དེ་སྔ་དགུ་བཅུའི་ནང་ལོགས་ལ་ཚུར་ཨོ་སི་ཀྲི་ལི་ཡ་ལ་ཡོང་མཁན་གྱི་རྒྱ་རིགས་ནང་ལོགས་ནས་བོད་དོན་ལ་རྒྱབ་སྐྱོར་གོ་རྟོགས་དེ་ནང་བཞིན་སྐུ་མདུན་གྱི་དབུ་མའི་ལམ་གྱི་སྲིད་བྱུས་ཐོག་ལ་ཡང་གོ་རྟོགས་གཏིང་ཟབ་པོ་ཡོད་མཁན་རྐྱང་རེད་ད་ཡིན་ནའི་དགུ་བཅུ་ལོ་དང་ཉིས་སྟོང་ལོ་ནས་སྐྱེ་འགྱུར་གྱི་གཞོན་སྐྱེས་དང་དེ་ཕྱིས་སུ་ནི་དེ་ལ། སློབ་སྦྱོང་བྱེད་གར་སླེབས་མཁན་གྱི་གཞོན་སྐྱེས་ཁྲོད་ལ་ཨ་ནི་གོ་རྟོགས་དེ་ཇེ་ཞན་འགྲོ་ཡོད་པ་དེ་མངོན་གསལ་རེད་དེ་འདྲ་སོང་ཙང་ད་རེས་ང་ཚོས་གནས་སྟངས་དེ་འདྲའི་ཞིག་གི་འོག་ལ་དམིགས་བསལ་གཞོན་སྐྱེས་ལ་དམིགས་བྱས་ཨ་ནི་གཞོན་སྐྱེས་གཞོན་སྐྱེས་ནང་ཁུལ་འབྲེལ་ལམ་ཅིག་བཟོས་བྱས་ཐོག་མ་རིག་གཞུང་གི་ཁྲོད་ནས་རེད་པ། ལོ་རྒྱུས་ལ་ཕར་ཅིག་བལྟ་དང་ཨ་ནི་ལོ་རྒྱུས་ཀྱི་ཁྲོད་ནས་ད་ལྟའི་རྒྱ་བོད་ཀྱི་འབྲེལ་ལམ་ཐོག་ལ་ཨ་ནི་དཔྱད་ཞིབ་བྱེད་ཡ་དེ་འདྲའི་ཀྱི་དམིགས་བྱས་ཨ་ནི་ལས་འགུལ་སྤེལ་བ་ཅིག་རེད། ཟླ་བཟང་ལགས་ངའི་བཀའ་འདྲི་ཞུ་ཡ་གཉིས་པ་དེ་ད་ལྟ་པར་རིས་ནང་ལོགས་ལ་ད་ལྟ་ད་ཅིག་རྒྱ་རིགས་གཞོན་སྐྱེས་ཁ་ཤས་ཅིག་གིས་གདོང་དེ་ད་བཀབ་གནང་ཤག་ཁོ་རང་ཚོ་རྒྱ་ནག་སྐམ་ས་ཆེན་མོ་རང་ནས་ཕེབས་པའི་གི་རྒྱ་རིགས་གཞོན་སྐྱེས་ཆགས་ཀྱི་ཡོད་རེད་པས་ག་འདྲ་ཡིན་ན། དེ་མཉམ་ཞུགས་བྱེད་མཁན་གྱི་རྒྱ་རིགས་མང་པོ་ཅིག་གི་གདོང་ང་ཚོ་གིས་དམིགས་བསལ་ནི་མི་གསལ་བ་དེ་འདྲ་ཅིག་བཟོས་ཡོད་རེད་དེའི་རྒྱུ་རྐྱེན་དེ་ཁོ་རང་ཚོ་མང་ཆེ་སྐམ་ས་ཆེན་མོ་ཉེ་འབྲེལ་ལ་ཐའེ་ཝན་དང་ཧོང་ཀོང་ནས་ཕེབས་ནས་ཡོད་རེད་དེ་ཡིན་དུས་ཁོ་རང་ཚོ་ད་ལྟ་མུ་མཐུད་ནས་མཐོ་སློབ་ནང་ལ་ནི་རིམ་པ་མ་འདྲ་བྱས་ནས་སློབ་སྦྱོང་བྱེད་བཞིན་པ་རེད་ཤག། ཟླ་བ་བཟང་མོ་ལགས་ངས་དྲི་བ་མཐའ་མ་དེ་འདི་ཡིན་ད་ད་ལྟ་རྒྱ་རིགས་གཞོན་སྐྱེས་ཉི་ཤུ་ལྷག་ཙམ་ཞིག་ཐུགས་སུ་འདུ་འཛོམས་གནང་ཡོད་རེད་ཕན་ཚུན་བཀའ་མོལ་གནང་པའི་སྐབས་སུ་ཁོ་རང་ཚོའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་བཞེས་ཕྱོགས་རེད་ལྷག་པར་དུ་ད་དབུ་མའི་ལམ་གྱི་སྲིད་བྱུས་དང་སྲིད་བྱུས་རེད་དེ་བཞིན་གྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དེ་ཚོའི་ཐོག་ལ་ཁོ་རང་ཚོ་དེ་སྔ་གོ་ཐོས་བྱུང་མྱོང་འདུག་གས་ཡང་དེ་ལ་ཡང་ཁོ་རང་ཚོས་ངོས་གཟིགས་ཚུལ་ག་འདྲས་འདུག་ལགས། ཁ་སང་གི་ཚོགས་འདུའི་ཁྲོད་ནང་མང་ཤོས་གླེང་ཕྱོགས་དེ་གཙོ་བོ་ད་རྒྱལ་བ་རིན་པོ་ཆེའི་ཕྱོགས་ནས་ཨ་ནི་རྒྱུན་ལྡན་ནས་ནི་རྒྱ་བོད་ཀྱི་དཀའ་རྙོག་འདི་གཙོ་བོ་ཞི་བའི་ཐོག་ནས་གྲོས་མོལ་ཐོག་ནས་སེལ་ཐབས་བྱ་བ་དེ་མཐར་ཐུག་གི་ལམ་ཁ་ཡིན་ཅིག་གསུངས་པ་འོ་དེ་འདྲས་ཅིག་གླེང་བསྡད་ཡོད་རེད་དེ་ཡིན་དུས་ཨ་ཚོགས་འདུ་གྱི་ད་འགོ་བཙུགས་ནས་ད་མཇུག་བར་དུ་དེ་འདྲས་ཀྱི་ད་སྐད་ཆ་དེ་མང་ཆེ་བ་ཅིག་གླེང་ཡོང་དུས་ཙམ་པ་ཨ་ནི་གཞོན་སྐྱེས་ཁོ་རང་ཚོ་ཡིན་ནི་ལས་སྐུ་མདུན་ཐོག་ལ་ཡང་ཨ་ནི་ལྟ་ཕྱོགས་དེ་ཏོག་ཙམ་ག་འདྲ་ཞུ་རེད་གསལ་པོ་མི་འདུག་དེ་ཡིན་ནི་ལས་ལྟ་ཕྱོགས་དེ་ཡང་རྒྱ་ནག་གི་འཁྱོག་བཤད་དང་ཨ་ནི་བཤད་མགྱོགས་ཀྱི་དེ་འདྲ་ཞིག་ཡང་མ་ཡིན་པ་དེ་གསལ་པོ་ཞེ་པོ་ཅིག་རེད་ཤག་ལགས། ལགས་སོ་ཟླ་བཟང་ལགས་དེ་རིང་ང་ཚོ་དུས་ཚོད་གནང་བ་དེ་ཐུགས་རྗེ།
ལ་དྭགས་སུ་བོད་ཟླ་དང་པོའི་ནང་རྐྱང་ཕྱག་འཚལ་སྲོལ་ཡོད་པ་བཞིན་འདི་ལོ་ཡང་རྐྱང་ཕྱག་འཚལ་མཁན་མི་གྲངས་སུམ་སྟོང་ལྷག་བྱུང་ཡོད་པའི་སྐོར་འཕྲིན་ལས་ཆོས་སྒྲོན་ལགས་དང་མཉམ་པོ་གནས་ཚུལ་གསན་རོགས་གནང། ལ་དྭགས་སུ་བོད་ཟླ་དང་པོའི་ནང་རྐྱང་ཕྱག་འཚལ་སྲོལ་ཡོད་པ་བཞིན་དེ་ལོ་ཡང་རྐྱང་ཕྱག་འཚལ་མཁན་མི་གྲངས་སུམ་སྟོང་ལྷག་བྱུང་འདུག་བོད་ཟླ་དང་པོའམ་མཆུ་ཟླ་དང་པོར་ས་གནས་གང་སར་ནང་པ་ཚང་མས་དགེ་བའི་ལས་སྒྲུབ་ཀྱི་ཡོད་པ་བཞིན་ལ་དྭགས་སུ་ཡང་ཡུལ་མི་ཀུན་ནས་ཕྱག་འཚལ་བཞིན་འདུག་དེ་ཡང་ལོ་ལྟར་བཞིན་རྐྱང་ཕྱག་ཆོས་སྐུལ་ཚོགས་པའི་འགན་ཁུར་འོག་ལ་དྭགས་ཀྱི་ཡུལ་འདྲ་མིན་དུ་བོད་ཟླ་བཅུ་གཉིས་པའི་གནམ་གང་ནས་བོད་ཟླ་དང་པོའི་གནམ་གང་བར། ཕྱག་འཚལ་རྒྱུའི་ལས་རིམ་གནང་བའི་ནང་ཡུལ་ཁག་སོ་སོར་ཚོགས་པའི་སྐུལ་མའི་འོག་ཕྱག་ཕུལ་རྒྱུའི་ལས་རིམ་དེ་འགྲོ་བཞིན་འདུག་ཡང་གོ་ཕྱག་ཚོགས་པའི་འགན་ཁུར་འོག་བོད་ཟླ་དང་པོའི་ཚེས་བཅུ་བཞི་བཅོ་ལྔ་བཅུ་དྲུག་ཉིན་གསུམ་གྱི་རིང་ལ་དྭགས་རྒྱལ་ས་གླེ་རུ་ཕྱག་འཚལ་རྒྱུའི་ལས་རིམ་ནང་འདི་ལོ་སྟེ་མི་གྲངས་བཞི་བརྒྱ་ལྷག་བྱུང་འདུག་ལ་དྭགས་ནང་བོད་ཟླ་དང་པོས་གཙོས་བོད་ཟླ་བཞི་པ་དང་ཚེས་བཟང་དུས་བཟང་སྐབས་ཕྱག་འཚལ་སྲོལ་དེ་ཉིད་སྔོན་མ་རྒྱལ་ས་གླེ་རུ་བྱུང་ཡོད་པ་དང་རིམ་པས་དེང་སང་ལ་དྭགས་ཤམ་སྟོད་གཞུང་གསུམ་དུ་ཡུལ་ཁག་མང་ཆེ་བར་མི་རྣམས་ཀྱིས་ཕྱག་འཚལ་སྲོལ་ཡོད་པ་རྐྱང་ཕྱག་ཆོས་སྐུལ་ཚོགས་པའི་སློབ་དཔོན་བསོད་ནམས་རྡོ་རྗེ་ལགས་ཀྱིས་གསུངས་བྱུང་དེ་ཡང་ཐོག་མ་ལ་དྭགས་སུ། རྐྱང་ཕྱག་འཚལ་ཡས་དེ་ཇི་འདྲ་དར་བའི་ཐོག་ཁོང་གིས་འདི་ག་རླུང་འཕྲིན་ཁང་ལ་འདི་ལྟར་གསུངས་བྱུང། ལ་དྭགས་ལ་དེ་ནས་ངས་བསམ་བློ་བཏང།
ཕྱག་འཚལ་ཡས་ཀྱི་ལུགས་སྲོལ་དེ་ལ་དྭགས་ནང་ལོ་བརྒྱ་ཐལ་ནས་ཡོད་པ་རེད་འདུག་སྔོན་མ་མི་ལོ་རབས་རྒན་པ་རྣམས་ནས་གོ་ཡས་ལ་བོད་ཀྱི་རྒྱལ་ས་ལྷ་ས་ནས་ལ་དྭགས་དཔེ་ཐུབ་དགོན་པ་བར་དུ་བོད་མི་ཞིག་རྐྱང་ཕྱག་ཕུལ་ནས་ཕེབས་འདུག་དེ་ལ་གླེ་སྐ་ར་ནས་མི་རྒན་པ་ཁ་ཅིག་གིས་མིག་དཔེ་བཟུང་ནས་ཕྱག་ཕུལ་བའི་ཕན་ཡོན་སོགས་བཀའ་འདྲི་ཞུས་རྗེས་ཕྱག་ཕུལ་ཡས་ཀྱི་ལུགས་སྲོལ་དེ། འགོ་བཙུགས་འདུག་ཡང་དེང་སང་དུས་དང་རྐྱེན་མང་པོའི་འགྱུར་བ་མང་པོ་སླེབས་པ་དང་མཉམ་ཚོགས་པའི་ངོས་ནས་ཕྱག་འཚལ་རྒྱུ་དང་ཆོས་བྱེད་པའི་སྐུལ་མ་གནང་གི་ཡོད་པ་གསུངས་བྱུང། ཅི་ཞུ་ཅེན Competition is Time འཇིགས་མེད་ཀྱང་ལས་ངན། སྔོན་མ་དུས་ལ་མི་ཚང་མ་ཕྱག་ཕུལ་ཡས་ཟེར་ན་ཚང་མ་གླེ་ལ་འཛོམས་ཀྱི་རེད་ད་དེང་སང་ཡིན་ན་བོད་ཟླ་དང་པོ་བརྩིས་པ་ཡིན་ན་ལ་དྭགས་ཡུལ་ཁག་མང་ཆེ་བ་ལ་ཕྱག་ཕུལ་མཁན་འདུག། སྔོན་མ་སྤྱི་ཚོགས་ནང་སེམས་ངན་རེད་ཕྲག་དོག་འགྲན་སྡུར་དེ་འདྲ་ཤུགས་ཆེན་པོ་ཡོད་མ་རེད་དེང་སང་ཡིན་ན་དཔལ་འབྱོར་ཡོད་པ་དང་མེད་པ་བར་ལ་སྟོང་པ་ཤུགས་ཆེན་པོ་ཡོད་རེད་མང་པོ་ལ་ཆོས་བྱེད་ཡ་དུས་ཚོད་ཡང་ཐོབ་ཀྱི་ཡོད་མ་རེད་དེང་སང་བླ་མ་རིན་པོ་ཆེ་རྣམ་པའི་བཀའ་དྲིན་འོག་ལ་ཆོས་ལག་ལེན་བྱེད་མཁན་ཡོད་རེད་འོན་ཀྱང་དུས་ཚོད་བཏོན་ནས་ཆོས་བྱེད་མཁན་དཀོན་པོ་དཔེ་རེད་དེ་དང་འབྲེལ་ང་ཚོ་ཚོགས་པའི་སྐུལ་མའི་འོག་མི་ཚང་མ་ལ་འཁོར་བ་དང་ཆོས་གཉིས་ཀ་ལ་དུས་ཚོད་ཕྱེད་ཀ་ཕྱེད་ཀ་བཏང་བའི་སྐུལ་མ་མང་པོ་བྱས་རྗེས་མི་མང་པོ་རྐྱང་ཕྱག་འཚལ་ག་ཡོང་མཁན་བྱུང་སོང་རྐྱང་ཕྱག་ཆོས་སྐུལ་ཚོགས་པའི་ངོས་ནས་གཞོན་སྐྱེས་ཕྱག་འཚལ་བར་ཕེབས་མཁན་ལ་དམིགས་བསལ་དུ་གུས་ཞབས་དང་སྤོབས་པ་གནང་གི་ཡོད་པའི་ཐོག་སློབ་དཔོན་བསོད་ནམས་རྡོ་རྗེ་ལགས་ཀྱིས་འདི་དག་གསུངས་བྱུང། ཕྲུ་གུ་ལ་བདེན་པར་བརྩི་བ་བཅོལ་ཚེ་ཕྲུ་གུ་གཞུང་བརྒྱ་བོར་ན་དེ་ནས་ཨ་ཕ་ལ་ཕྲུ་གུ་ཚང་མ་ལ་ང་ཚོ་ཚོགས་པའི་ངོས་ནས་གུས་ཞབས་ཀྱིས་ཁོ་ཚོ་ཕྱག་འཚལ་དུས་དཀྱིལ་མ་ལ་མ་བོར་ནས་ཆུང་ཆུང་ཡིན་དུས་ཁོ་ཚོ་ལ་ཕྱག་ཕུལ་ཡ་ཁག་པོ་བྱུང་གི་རེད་བསམ་བྱས་ཁོ་ཚོ་ལ་ཉམས་མྱོང་ཡག་པོ་མ་བྱུང་ན་གོམས་གཤིས་མ་བསགས་ན་བསམ་ནས་ཁོ་ཚོ་ཕྲུ་གུ་ཚང་མ་ང་ཚོའི་མདུན་ལ་བོར་བྱས་ཕྱག་འཚལ་བཅུག། ཡོད། ཁོང་ཚོ་ཆེ་མི་དང་འདྲ་འདྲ་མཉམ་འགྲོ་ཐུབ་ཀྱི་མེད་དུས་ཁོང་ཚོ་ཚང་མ་ལ་རང་རང་ཙམ་ཐུབ་ཀྱི་ཕྱག་ཕུལ་བཅུག་ཡ་དེ་ང་ཚོས་གལ་ཆེན་པོ་བརྩིས་ནས་ཁོང་ཚོ་སྔོན་ལ་བོར་ན་དབྱིངས་ཞུགས་ཀྱི་རེད་བསམ་ནས་རྗེས་མ་ཡང་ཡོང་རྒྱུའི་རེ་བ་དང་མཉམ་ཁོང་ཚོས་རོགས་པ་གསར་པ་ཁྱེར་ནས་སླེབས་ཡ་ལ་ཕན་ཐོགས་ཀྱི་འདུག། ཕྱག་འཚལ་བར་ཕེབས་མཁན་ལོ་ན་ཆུང་ཤོས་གྲས་ཡིན་པ་བསྟན་འཛིན་ཐོགས་མེད་ལགས་དགུང་ལོ་བཅུ་ཡིན་པ་དང་ཁོང་འདི་ལོ་དེ་ཕྱག་འཚལ། ནས་ལོ་བཞི་ཕྱིན་ཡོད་པ་གསུངས་བྱུང། ཡང་འདི་ག་རླུང་འཕྲིན་ཁང་ནས་ཕྱག་འཚལ་བར་ཕེབས་མཁན་མང་པོ་དང་མཉམ་ཁོང་ཚོའི་ཉམས་མྱོང་བཀའ་འདྲི་ཞུ་བར་ཚང་མས་ཕྱག་འཚལ་བྱས་ཆོས་ཀྱི་བྱིན་རླབས་གཅིག་པུ་མིན་པར་སྒེར་ལ་ཕན་ཐོགས་ཆེན་པོ་ཡོད་པ་གསུངས་ཀྱི་འདུག་ཐོག་མར་འཇིགས་མེད་དབང་མོ་ལགས་ཀྱིས་ཕྱག་འཚལ་བར་ཡོང་ནས་ཁོང་གི་སེམས་ཁམས་འཕྲོད་བསྟེན་ལ་ཕན་ཡོད་པ་དང་ཁོང་འདྲ་བའི་གཞོན་སྐྱེས་ཀུན་ལ་ཕྱག་འཚལ་ན་ཇི་འདྲ་ཕན་གྱི་ཡོད་པའི་ཐོག་འདི་ག་རླུང་འཕྲིན་ཁང་གི་བརྒྱུད་ཁོང་གིས་འདི་དག་གསུངས་བྱུང། ངའི་ངའི་འཕྲོད་པ་ལ་བལྟས་ན་བཞུགས་ཀྱི་ཉལ། ངའི་རོགས་པ་ཀུན་ལ་འདི་རང་ལབ་ཡ་ཡིན་སེམས་གཙང་མ་བྱས་ནས་ཕྱག་ཕུལ་ན་ག་བར་བྱས་ན་འགྲིག་གི་རེད་ཡིན་ནའི་ཡང་མི་མང་པོ་དང་མཉམ་དེ་འདྲའི་རྐྱང་ཕྱག་འཚལ་བ་ཡིན་ན་དེ་བས་སེམས་པ་ཡངས་པ་དང་སྐྱིད་པ་ལུས་ཀྱི་འདུག་འདིར་ང་རང་སྒེར་ལ་ཕན་ཐོགས་དཔེ་ཆེན་པོ་བྱུང་སོང། ཡང་ཚེ་དབང་དངོས་གྲུབ་ལགས་ཕྱག་འཚལ་ནས་ལོ་ཉི་ཤུ་རྩ་ལྔ་ལྷག་འགྲོ་གི་ཡོད་པ་དང་ཁོང་ཆུང་དུས་ནས་ཕྱག་འཚལ་བྱས་རིམ་པས་ཇི་འདྲ་ཕན་ཡོད་པའི་ཐོག་གསུང་དོན་དུ། ང་ཕྱག་ཕུལ་ཏེ་ད་རེབ་ཡང་ལོ་ཉི་ཤུ་ཡི་ང་རང་ཕྱག་འཚལ་ནས་ལོ་ཉི་ཤུ་རྩ་ལྔ་འགྲོ་གི་འདུག་ཆུང་དུས་ནས་ཕུལ་ཡ་འགོ་བཙུགས་ཡིན་ང་རང་ཕྱི་རུ་འགྲོ་བ་དང་མཉམ་མཚམས་རེར་ཕྱག་ཕུལ་དུ་སླེབས་མ་ཐུབ་ན་སེམས་འཚེར་ཡ་ཞིག་ཆགས་ཀྱི་འདུག། སེམས་འཚེར་ཡག་ཞིག་ཆགས་དུས་ང་རང་ཕྱག་ཕུལ་ཐུབ་པ་བྱེད་ཀྱི་ཡོད་ཕྱག་ཕུལ་ཡག་དང་མཉམ་སེམས་གཏིང་ནས་ཆོས་བྱེད་ཐུབ་ཀྱི་འདུག་ལ་འཕྲོད་བསྟེན་གྱི་དཀའ་ངལ་ཡང་ཕན་གྱི་འདུག་ང་ཚོ་ཆུང་དུས་ཕྲུ་གུ་ཆུང་ཆུང་མང་པོ་ཕྱག་འཚལ་བར་ཡོང་མཁན་ཡོད་མ་རེད་དེང་སང་ཕྲུ་གུ་མང་པོ་ཡོང་ཡ་དེ་འགྱུར་བ་བཟང་པོ་ཞིག་ལ་མཐོང་གི་འདུག་དེ་དང་མཉམ་ཕྱག་འཚལ་སློབ་དཔོན་ཚང་མས་ཁ་འཇམ་པོ་བྱས་ནས་ཕྲུ་གུ་ཚང་མར་ཕྱག་འཚལ་བཅུག་ཡ་དེ་དཔེ་ཡག་པོ་མཐོང་གི་འདུག་ཨ་མ་ཚེ་དབང་མཚོ་མོ་ལགས་འདི་ལོ་ཐེངས་དང་པོ་ཕྱག་འཚལ་བར་ཕེབས་རྗེས་ཁོང་གི་ཚོར་བར་འདི་དག་གསུངས་བྱུང། དེ་རིང་སྒོ་མ་ཡིན་མ། ང་རང་ཕྱག་འཚལ་དུ་ཡོང་ཡ་དེ་ཐེངས་དང་པོ་ཡིན་དཀའ་ངལ་དམིགས་བསལ་འཕྲད་མ་སོང་གཟུགས་པོ་ཡང་དུ་འགྲོ་བ་དང་སྐྱིད་པོ་འདུག་ངའི་ཚ་བོ་ཚ་མོ་ཚང་མ་དད་ལྡན་ཡོད་དུས་ང་ཡོང་བ་ཡིན་ད་ལན་ང་ཐེངས་མ་དང་པོ་ཡིན་དུས་ནང་མི་ཚང་མས་ང་ཐུབ་ཀྱི་མ་རེད་ལབ་སོང་ང་རང་ཨུ་ཚུགས་བརྒྱབ་ནས་ཡོང་ཐུབ་བྱུང་ད་ང་རང་མ་ཤི་བར་དུ་དེ་འདྲ་བྱས་ན་བསམ་གྱི་འདུག་དེ་རིང་བརྩིས་ན་ང་ཉི་མ་བཞི་པ་ཡིན། སྒོ་ཕྱག་ཚོགས་པའི་ལུགས་རྒྱུན་ནས་རྒྱལ་ས་གླེ་རུ་ཉིན་གསུམ་རིང་ཕྱག་འཚལ་སྲོལ་འདུག། དེས་ན་གཙོ་བོ་འགན་འཁུར་གནང་མཁན་སློབ་དཔོན་རིན་ཆེན་ཚེ་རིང་ལགས་ཀྱི་ནང་མིའི་ནང་སྔོན་མ་ཁོང་གི་སྤོ་བོ་བརྒྱུད་པཱ་ལགས་དང་ད་ལྟ་ཁོང་གིས་སློབ་དཔོན་གྱི་འགན་འཁུར་གནང་བཞིན་ཡོད་པ་དང་ཡང་ད་ལན་ཕྱག་འཚལ་བའི་ནང་ཁོང་གི་བུ་དང་དེ་བཞིན་ཁོང་གི་ཚ་བོ་ཡང་ཕྱག་ཕུལ་བར་ཕེབས་ཡོད་པ་ཁོང་གིས་གསུངས་བྱུང། ང་ཚོས་ཉིན་གསུམ་གྱི་ཕྱག་འཚལ་ཡས་དེ་ག་དུས་འགོ་བཙུགས་ཡིན་མིན་ངས་མི་ཤེས་ཏེ་འོན་ཀྱང་ང་ཚོའི་སྤོ་བོའི་སྤོ་བོ། དུས་ནས་འདི་ཕྱག་འཚལ་ཡ་འདི་འགན་འཁྱེར་གི་འདུག་ངའི་སྤོ་བོས་སྔོན་ནས་སློབ་དཔོན་གནང་གི་འདུག་དེ་ཡི་ཕྱིན་ངའི་པ་ལགས་ཀྱིས་གནང་བ་དང་ང་རང་ཡང་ད་ལྟ་འགན་འཁྱེར་བཞིན་ཡོད་དེ་རིང་ངའི་བུ་ཚ་དང་ངའི་ཚ་བོ་ཡང་སླེབས་བསྡད་ཡོད། ཕྱག་འཚལ་མཁན་ཀུན་ལ་དག་སྣང་ས་ཕྱོགས་གང་དུ་ཕྱག་འཚལ་བར་ཕེབས་ན་ཆོས་ལུགས་དང་མི་རིགས་དབྱེ་བ་མེད་པར་ཚང་མས་བསྟོད་པ་དང་མཉམ་ཞལ་ལག་དང་གསོལ་ཇ་སོགས་སྦྱིན་བདག་མང་པོས་ཕུལ་སྲོལ་འདུག་སླེ་བོད་པའི་ཚོང་རིགས་ཚོགས་པས་ཕྱག་འཚལ་མཁན་ཀུན་ལ་གསོལ་ཇ་དང་འབྲས་སིལ་ཕུལ་བའི་ཐོག་ཚོགས་མི་བསོད་ནམས་རྒྱལ་པོ་ལགས་ཀྱིས། ལགས་སོ་ད་དེ་རིང་འདི་ཡང་ལ་དྭགས་མི་མང་ཨ་ནི་ལས་རྐྱང་ཕྱག་ཕུལ་གྱིས་ཕེབས་ཞག

མི་མང་སྤྱི་དང་ལྷག་པར་དུ་བོད་ཕྲུག་ཚོའི་དགོས་མཁོར་གཟིགས་ཏེ་སྦལ་ཀུ་པེ་ལུགས་བསམ་མཉམ་འབྲེལ་ནས་ས་གནས་སུ་ཁྲི་སྲོང་དཔེ་མཛོད་ཁང་གསར་པའི་དབུ་འབྱེད་གནང་འདུག་འདིའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། དེ་ཡང་འདི་ག་རྒྱ་གར་ལྷོ་ཕྱོགས་སྦལ་ཀུ་པེ་ལུགས་བདེ་གཞིས་ཁོངས་གཉིས་ཀྱི་ནང་ཡོད་པའི། དགོན་སྡེ་ཁག་དང་སློབ་གྲྭ་ཁག་གི་ནང་དཔེ་མཛོད་ཡོད་ན་ཡང་ས་གནས་མི་མང་སྤྱི་དང་ལྷག་པར་དུ་བོད་ཕྲུག་ན་གཞོན་རྣམས་ཀྱི་ཆེད་དུ་དམིགས་ཏེ་སྦལ་ཀུ་པེ་ལུགས་བསམ་མཉམ་འབྲེལ་འགན་འཛིན་ལྷན་ཚོགས་སྐབས་བཅུ་བདུན་པའི་དགོངས་བཞེད་གཞིར་བཟུང་གིས་ས་གནས་སུ་ཁྲི་སྲོང་དཔེ་མཛོད་ཁང་གསར་རྒྱག་ལེགས་གྲུབ་ཟིན་པ་ལྟར་འདི་ཚེས་ཉི་ཤུ་རྩ་བདུན་ཉིན་སྦལ་ཀུ་པེ་སེར་སྨད་འོད་ཟེར་རིན་པོ་ཆེ་མཆོག་ནས་དཔེ་མཛོད་ཁང་གསར་པར་རབ་གནས་དང་དབུ་འབྱེད་གནང་སོང། སྐབས་དེར་མཛད་སྒོའི་ཐོག་སྦལ་ཀུ་པེ་ལུགས་བསམ་མཉམ་འབྲེལ་དྲུང་ཆེ་ཐུབ་བསྟན་གྲགས་པ་ལགས་ཀྱིས་དཔེ་མཛོད་ཁང་དེའི་བྱུང་རིམ་ངོ་སྤྲོད་གནང་སོང་ལ། ཁོང་ནས་འདི་ག་རླུང་འཕྲིན་ཁང་ལ་དཔེ་མཛོད་ཁང་དེ་གསར་རྒྱག་གི་དགོས་དམིགས་སྐོར་ལ་འགྲེལ་བརྗོད་འདི་ལྟར་གནང་བྱུང། ད་ནི་སྐབས་བཅུ་བདུན་པའི་འགན་འཛིན་ལྷན་ཚོགས་སྐབས་དེ་ནས་ཡར་ལོ་ནས་དེ་ལྟར་མི་དམངས་བདེ་སྐྱིད་སླར་གསོ་དང་ལུགས་བསམ་གཉིས་ཀ་ལ་ཡར་སྨིན་པའི་དགེ་ལྡན་ང་རང་ཚོ་བོད་རིགས་སུ་འདྲ་ཞིག་ཡིན་པ་ནས་དེ་ལས་ཡར་ལྟ་ཤེས་བྱ་ཡོན་ཏན་གྱི་ཐོག་ལ་ཕན་ཐོགས་ཡོང་བའི་ཆེད་དུ།

དེ་བཞིན་ཡང་མཛད་སྒོའི་ཐོག་ཚོགས་ཞུགས་གནང་བ་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་བྱིས་པ་གསོ་སྐྱོང་དང་འཚར་ལོངས་ཀྱི་ངེས་སྟོན་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གསུངས་ན། བོད་མིའི་སྤྱི་ཚོགས་ནང་དཔེ་དེབ་ཀློག་རྒྱུའི་གོམས་གཤིས་ཐོག་ཞན་ཆ་ཡོད་དུས་དེ་ལྟ་བུ་མང་ཚོགས་ཁྲོད་དཔེ་མཛོད་དགོས་གལ་ཆེ་ཞིང། ཕ་མ་ཚོས་རང་གི་བུ་ཕྲུག་ཚོར་དཔེ་དེབ་ཀློག་རྒྱུའི་མིག་དཔེ་སྟོན་པའི་ཐོག་ནས་ལམ་སྟོན་གནང་གལ་ཆེ་བ་གསུངས་གནང་གི་འདུག། དེ་ནི་རེད་མི་རྒན་པ་ཚོ་གིས་ཕྲུ་གུ་ཚོ་ལ་དེབ་ཀློག་དགོས་རེད་དེབ་ཀློག་དགོས་རེད་དེབ་ཀློག་དགོས་རེད་མ་གཏོགས་ཅིག་མི་རྒན་པ་ཚོ་དང་ཕ་མ་ཚོ་སོ་སོ་རང་གི་ངོས་ནས་ཀློག་ཡག་གི་འབད་བརྩོན་གནང་ཡས་དེ་དཔེ་དཀོན་པོ་རེད་ད་ང་རང་ཉམས་མྱོང་ཐོག་ནས་དུ་བཤད་པ་ཡིན་ན། ད་ཕྱི་ད་ང་ཚོ་ད་ལྟ་བོད་པ་སྤྱི་ཚོགས་ནང་ལ་ཅིག་བསླབ་གྲྭ་ཁག་དེ་ཚོ་ད་དཔེ་མཛོད་ཡག་ཐག་ཆོད་ཡོད་རེད་བ། ད་ཡིན་ནའི་དེ་དཔེ་མཛོད་དེ་ཚོ་ཕྲུ་གུ་ཚོ་གིས་རང་བེད་སྤྱོད་བཏང་ཡས་མ་ཤེས་ཡང་ཅིག་མི་དཀྱུས་མ། དམིགས་བསལ་གྱི་ཕ་མ་ཚོ་ཡིན་པ་ནའི་རེད། མི་རྒན་པ་ཚོ་གིས་བེད་སྤྱོད་བཏང་ཡས་མེད་དུས་ད་ད་ལྟ་དཔེར་ན་ཁྲི་སྲོང་དཔེ་མཛོད་གྲོགས་བྱིན་པ་ན་ད་ང་རང་འདུག་སྟ་དེ་དུས་གཅིག་བེད་སྤྱོད་ཡག་པོ་ཞིག་བཏང་བ་ཡིན་ན། ཨ་ནི་ང་ཚོ་མི་རྒན་པ་གི་མི་རྒན་པ་ཡིན་ནའི་རེད་ད་ཕ་མ་ཚོ་གིས་ཕྲུ་གུ་ཚོ་ལ་ག་དུས་ཡིན་ནའི་དེབ་ཀློག་དགོས་རེད་དེབ་ཀློག་དགོས་རེད་གལ་ཆེན་པོ་རེད་དེ་མིན་པ་བྱས། ཨ་ཅིག་ཕ་མ་གིས་འདི་ནང་མཉམ་ཞུགས་བྱས་བ་ཡིན་ན་ང་ཚོ་ཁ་ནས་གཏམ་བཤད་མེད་པ་བྱས་ཨ་ཅིག་དཔེ་སྟོན་ཐུབ་བ་ཡིན་ན་ཨ་འདི་ཅིག་ཕན་ཐོགས་ཡོད་རེད་བསམ་གྱི་འདུག་ར།
དེ་བཞིན་ཡང་མཛད་སྒོའི་ཐོག་རྡ་སྟེང་བོད་ཁྱིམ་རྒྱབ་ལོགས་ལས་སྡེ་ཚན་གྱི་ལས་བྱེད་པ། ཕུན་ཚོགས་རྡོ་རྗེ་ལགས་ནས་དེ་སྔ་ཁོང་ནས་མོན་གྷོ་དང་ཀོ་ལེ་གྷལ་གཞིས་ཁོངས་གཉིས་ཀྱི་ནང་དཔེ་མཛོད་འཛུགས་རྒྱུར་གཙོ་བོ་འགན་བཞེས་ཡོད་པ་ལྟར་སྦལ་ཀུབ་ལུགས་བསམ་མཉམ་འབྲེལ་ཚོགས་གཙོ་པད་མ་བདེ་ལེགས་ལགས་སྤྱི་འཐུས་ལས་ཐོག་སྐབས་གྲོས་ཚོགས་སུ་ས་གནས་ཁག་ཏུ་དཔེ་མཛོད་དགོས་གལ་ཆེ་བའི་དགོངས་འཆར་བཏོན་པ་ལྟར་ཕུན་ཚོགས་རྡོ་རྗེ་ལགས་ནས་ཀྱང་མཉམ་འབྲེལ་ཚོགས་གཙོ་དང་འབྲེལ་བ་བྱུང་བ་བརྒྱུད། རིམ་པས་སྦལ་ཀུབ་གཞིས་ཁོངས་ཀྱི་ནང་དཔེ་མཛོད་གསར་འཛུགས་ཐུབ་པར་དགའ་ཚོར་དང་སྦྲགས་དཔེ་མཛོད་ཀྱི་ལས་གཞི་དེའི་ཐོག་འབྲེལ་ཡོད་ཚོས་རྒྱབ་སྐྱོར་གནང་གལ་ཆེ་བའི་གཞེན་སྐུལ་གནང་གི་འདུག།
དཔེ་མཛོད་འདི་དག་དངོས་གནས་ཁོ་རང་གཞོན་སྐྱེས་ཀྱི་འཚར་ལོངས་དང་སློབ་སྦྱོང་གི་བརྒྱུད་རིམ་ནང་ལ་རོ་ཁོ་སྤྲོ་སྣང་ངང་ལ་དེབ་ཀློག་ཡས་ཀྱི་གོམས་གཤིས་ཕྲུ་གུ་ལ་བསྐྲུན་ཐུབ་ན། ད་ལྟའི་བོད་སློབ་སྦྱོང

ཨ་ནི་ཅིག་ཡང་ཅིག་རྒྱབ་སྐྱོར་བྱེད་མ་ཐུབ་ན་ཡང་སོ་སོའི་སྤུན་ཀྱག་དང། འདི་འདྲའི་ཚ་བོ་ཚ་མོ་འདི་འདྲའི་ཕྲུ་གུ་ཆུང་ཆུང་གཞིས་ཆགས་ལ་སློབ་སྦྱོང་བྱེད་བཞིན་པ་འདི་ཚོ་ལ་ཡང་ད་ནས་ཕྱིན་ཆད་དེབ་ཀློག་ཡས་ཀྱི་གོམས་གཤིས་འདི་ཁོང་ཚོ་ལ་བསྐྲུན་ཡས་ཆེད་དུ་སློབ་གསོ་རྒྱག་ཐུབ་ན་ཨ་འདི་དངོས་གནས་དཔེ་ཁེ་ཕན་ཆེན་པོ་ཞིག་མཐོང་གི་འདུག། སྦལ་ཀུབ་ལུགས་བསམ་མཉམ་འབྲེལ་གྱི་ཁྲི་སྲོང་དཔེ་མཛོད་ཁང་དེ་གསར་རྒྱག་ཆེད། ཁེ་ན་ཌའི་ནང་ཡོད་པའི་བོད་གནས་གསར་གཏོད་ཚོགས་པས་མཐུན་འགྱུར་རྒྱབ་སྐྱོར་གནང་བ་དང། བོད་ཀྱི་ཐེབས་རྩའི་ལས་བྱེད་རྒན་རབས་གཉིས་ནས་དཔེ་མཛོད་ཀྱི་འཛིན་ཆས་དང་དཔེ་དེབ་མི་ཉུང་བ་ཞིག་གི་སྦྱིན་བདག་གནང་བ་དང། གཞན་ཡང་དབྱིན་ཡུལ་དུ་ཡོད་པའི Help Tibet གྲོགས་ཚོགས་སོགས་ནས་མཐུན་འགྱུར་རྒྱབ་སྐྱོར་གནང་ཡོད་པ་རེད་འདུག་ལ། ད་ལྟའི་ཆར་སྦལ་ཀུབ་ལུགས་བསམ་མཉམ་འབྲེལ་གྱི་ཁྱབ་ཁོངས་འོག་ཡོད་པའི་དཔེ་མཛོད་དེའི་འགན་འཛིན་ནམ་ལས་བྱེད་ཅིག་གིས་འཛིན་སྐྱོང་གནང་ཞུས་པ་རེད་འདུག

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཨ་མི་རི་ཀའི་འཛིན་སྐྱོང་དང་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་ལས་དོན་ཚོགས་ཆུང་གི་གཙོ་འཛིན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཀྲིས་སི་མིད་མཆོག་དང། རྒྱ་གར་བྱང་ཕྱོགས་ཇམ་མུ་དང་ཀཱ་ཤི་མིར་ལ་དྭགས་ནང་གི་ཡན་ལག། དེ་བཞིན་ལ་དྭགས་མངའ་རིས་རིག་གཞུང་སློབ་གཉེར་ལས་ཁང། དེ་མིན་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཚོགས་པ་སོགས་ནས་རྒྱ་ནག་གཞུང་གིས་བོད་ཀྱི་ཁམས་སྡེ་དགེ་དབོན་པོ་སྟོད་ཁུལ་གྱི་བོད་མི་འབོར་ཞིག་བཀག་ཉར་བྱས་པར་སྐྱོན་བརྗོད་དྲག་པོ་གནང་ཡོད་པ་སོགས་ཀྱི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་གནང་བ་རེད། ཨ་མེ་རི་ཀའི་འཛིན་སྐྱོང་དང་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་ལས་དོན་ཚོགས་ཆུང་ངམ Congressional Executive Commission on China ཞེས་པའི་ཚོགས་གཙོ་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་ཀྲིས་སི་མིད་མཆོག་ནས་རྒྱ་ནག་གཞུང་གིས་བོད་ཀྱི་ཁམས་སྡེ་དགེ་དབོན་པོ་སྟོད་ཁུལ་ལ་ཆུ་ཤུགས་གློག་འདོན་གསར་རྒྱག་བྱ་རྒྱུའི་སླད་དུ་ཁུལ་དེའི་བོད་མི་རྣམས་གནས་སྤོ་བྱེད་དགོས་པའི་བཙན་བཀའ་བཏང་བ་དང་ཁུལ་དེའི་གྲོང་གསེབ་གཉིས་དང་ལོ་སྟོང་ཕྲག་མང་པོ་ཕྱིན་པའི་དགོན་པ་ཁག་དྲུག་ལ་གནོད་སྐྱོན་གཏོང་སྲིད་པར་ས་གནས་བོད་མི་རྣམས་ཀྱིས་ཞུ་འབོད་གནང་བར་རྒྱ་གཞུང་གིས་བོད་མི་རྣམས་ཀྱི་ཐོག་དྲག་ཤུགས་ཆེན་པོའི་སྒོ་ནས་འཛིན་བཟུང་བཀག་ཉར་བྱས་པར་སྐྱོན་བརྗོད་དྲག་པོ་གནང་འདུག། ད་དུང་ཚོགས་གཙོ་མཆོག་གིས་རྒྱ་ནག་གཞུང་ནས་འཛིན་བཟུང་བཀག་ཉར་བྱས་པའི་བོད་མི་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པ་དང་བོད་མིའི་རིག་གཞུང་གི་ཤུལ་ལུས་བོད་ཀྱི་དགོན་སྡེ་ཁག་ངེས་པར་དུ་སྲུང་སྐྱོབ་དགོས་སྐོར X ཞེས་པའི་སྤྱི་ཚོགས་དྲ་རྒྱའི་ཐོག་སྡེ་དགེ་དབོན་པོ་སྟོད་ཁོངས་ཀྱི་བོད་མི་རྣམས་ཀྱིས་པུས་མོ་ས་ལ་བཙུགས་པ་དང་ཕྱག་གཉིས་ཐལ་མོ་སྦྱར་ནས་མིག་ཆུ་གཏོང་བཞིན་དུ་རྒྱ་མིའི་དཔོན་རིགས་ཚོར་ཞུ་འབོད་གནང་སྐབས་ཡ་ང་སྙིང་རྗེ་རྩ་བ་ནས་མེད་པར་འཛིན་བཟུང་ཞུ་བཞིན་པའི་སྐུ་པར་དང་བཅས་པ་བཀོད་གནང་འདུག་འདིའི་སྒྲ་ཡི་དུམ་བུ་ཞིག་གསན་རོགས་གནང།

བཙོན་འཇུག་བྱེད་བཞིན་ཡོད་རེད་བ་འདི་དངོས་གནས་དྲང་ནས་བློ་ཡུལ་ལས་འདས་པ་འདྲ་བོ་ཅིག་རེད་བསམ་ནས་སེམས་ཁྲལ་ཞེ་པོ་བྱུང། ད་སྒེར་གྱི་ངོས་ནས་ཡང་སེམས་ཁྲལ་བྱུང་ལ་འདི་ག་ནི་ཆེས་ང་ཚོ་ཚོགས་པ་བ་རེད་ཨ་ནི་དེ་ལ་དྭགས་དང་དེ་ཡོན་ཁོས་དེ་བ་ནས་མི་མང་པོ་ཅིག་གིས་ད་ཅིག་གི་སེམས་འཚབ་ཞེ་པོ་བྱས་བསྡད་བཞག་ད་ཡིན་ནས་ད་ལྟ་ལམ་ཁ་སྒང་ལ་ཐོན་ཡོང་མ་རེད་ད་གི་རིམ་པས་རིམ་པས་ཕལ་ཆེར་ལམ་ཁ་སྒང་ལ་ཐོན་མདོག་ཁ་པོ་མི་མང་ཚོ་ག་རེ་རེད་ཞུས་ཡིན་ན་དེ་ད་ཅི་ང་ཚོ་གི་ཆོས་དང་རིག་གཞུང་དང་སྐད་དང་ཡི་གེ་དང་གོམས་གཤིས་དང་གཅིག་པ་འདྲ་བོ་ཅིག་རེད། ཨ་ནེ་ད་ཅིག་ཆུ་མཛོད་འདི་ཡི་རྐྱེན་བྱས་ནས་རང་བྱུང་ཁོར་ཡུག་ལ་ཡང་ཨ་ལེ་ཕན་ཡག་གི་ཚབ་ལ་གནོད་ཚབས་ཞེ་པོ་འགྲོ་གི་ཡོད་པ་འདི་ད་ང་ཚོ་ཧི་མ་ལ་ཡའི་ཁུལ་གི་མི་མང་པོ་ཞེ་པོ་གཅིག་གིས་ཡང་ད་མགོ་ཚོད་གི་ཡོད་རེད་འདི་ཅིག་མཐོང་གི་ཡོད་རེད། ཨ་ནེ་ད་འདི་ཡི་རྐྱེན་བྱས་ནས་དགོན་པ་ག་ཚོད་རེད་ད་ལྟ་དྲུག་བདུན་གྱི་ཤེས་མི་འདུག་དགོན་པ་དྲུག་བདུན་ཙམ་ཅིག་ད་ལོ་བརྒྱ་ཕྲག་མང་པོ་ཆགས་བཞག་པའི་དགོན་པ་དང་ཨ་ནེ་ཅིག་མེད་པ་ཆགས་ཡ་དང་འདི་ནང་གི་ཨ་ནི་ཆོས་དང་རིག་གཞུང་འདི་ཚོ་ལ་ཡང་རྩིས་མེད་བཟོས། ཨ་ནེ་ཅིག་དགེ་འདུན་པ་ཡིན་ནས་དངོས་གནས་དྲང་ནས་བསླབ་ཐུན་ཚུད་བཞིན་དུ་ད་ཅིག་སྲུང་བསྡད་མཁན་འདི་ཚོ་བཙོན་འཇུག་བྱེད་ཡ་དང་ཨ་ནེ་འདི་ག་ནང་བཞིན་གྱི་མི་དམངས་ཉམ་ཆུང་འདི་ཚོ་ཡང་ཨ་ནེ་བཙོན་འཇུག་བྱས་དངོས་གནས་དྲང་ནས་ང་ཚོའི་བརྙན་ཐུང་འདི་ཚོ་བལྟས་པ་ཡིན་ན་ཞུ་བ་རང་འཐེན་གི་འདུག་བ་འདི་འདྲི་མ་གནང་རོགས་གནང་ལབ་ནས་ཞུ་བ་རང་འཐེན་གི་འདུག་བ་ད་དཔེར་ན་ད་ཡིག་ཐོག་ལ་ཕུལ་ཡོད་གི་རེད་ཡིག་ངག་གཉིས་ཀྱི་ཐོག་ནས་ཞུ་བ་རང་འཐེན་གི་འདུག་དེ་ད་འདུག་པས་ཁོ་རང་དྲག་པོ་གི་དྲག་སྤྱོད་རྡོག་རྒྱག་ཞེ་པོ་ཅིག་བྱས་གནང་གི་འདུག་བ་ད་འདི་ཚོ་བརྙན་ཐུང་འདི་ཚོ་མཐོང་དུས། ཨ་ནི་སེམས་པ་སྐྱོ་ནས་བསྡད་བསྡད་ཞིག་མ་གཏོགས་དམིགས་བསལ་གང་ཡང་མི་འདུག་ད་ག་ལེ་ག་ལེ་ཡང་ཧི་མ་ལ་ཡའི་ཁུལ་ནས་ཡང་ཏན་ཏན་ཁོ་རང་ཨ་ནི་ལས་ཀ་ཏན་ཏན་རྩོམ་མདོག་ཁ་པོ་རེད་ད་ཨ་ནི་ཡིན་དུས་ད་ཅིག་གདན་ས་ཁག་ལ་རེད་འདི་ག་ནང་བཞིན་གཅིག་ཆོས་གྲྭ་ཁག་ནས་འདྲེ་ཧི་མ་ལ་ཡའི་རི་རྒྱུད་ཀྱི་སློབ་ཕྲུག་མང་པོ་ཡོད་རེད་འདི་ཚོས་ཡང་ད་ཕལ་ཆེར་ཕལ་ཆེར་ག་ལེ་ག་ལེ་ལ་ཤེས་རྟོགས་ཡོང་གི་རེད་བསམ་གྱི་འདུག་ཨ་འདི་མ་ཡིན་པའི་གཅིག་ད་ལྡི་ལི་རེད། སྤྱིར་བཏང་ནས་ཧི་མ་ལ་ཡའི་ད་ཅིག་དད་ལྡན་ཚོགས་པ་ལབ་ཡོད་པ་དང་ཧི་མ་ལ་ཡ Committee for Action Tibet ལབ་ཡག་དེ་འདྲའི་ཚོགས་པ་ཆོས་དང་སྲིད་ག་རེ་ལ་ཡང་ཨ་ནི་ཅིག་བོད་བོད་དོན་རྒྱབ་སྐྱོར་ཚོགས་པ་ཡོད་རེད་འདི་ཚོ་ཡང་ཏན་ཏན་ཁོ་རང་ཅིག་འདི་བྱེད་ཀྱི་རེད་བསམ་གྱི་འདུག་ད་ལྟ་ད་ལྟ་ལྟོ་ཨུས་མ་བྱེད་མིའི་དཀྱིལ་ལ་ཡང་ད་ཨ་ལེ་ད་འདི་བྱས་ལ་ཡང་མིའི་སེམས་ཁམས་ལ་ཡང་གནོན་ཐུབ་ཚད་རེད་ཨ་ནི་ག་ལེ་ག་ལེ་ལ་ད་མི་འུ་ཐུག་འགྲོ་ལམ་ཁ་ལ་ཐོན་ཡོང་གི་རེད་བསམ་གྱི་འདུག་ང་རང་བསམ་ཚུལ་ཞུས་པ་ཡིན་ན་འདི་དངོས་གནས་དྲང་ནས་སེམས་པ་སྐྱོ་ཡག་དང་འདི་རེད།

ས་གནས་མི་མང་རྣམས་ཀྱིས་ཁུལ་འདིར་རྒྱ་གཞུང་གི་ཆུ་ཤུགས་གློག་འདོན་གྱི་ལས་གཞིར་ཞི་བའི་ངོ་རྒོལ་གནང་སྐབས་འཛིན་བཟུང་བཀག་ཉར་བྱས་པར་སྐྱོན་བརྗོད་དྲག་པོ་གནང་བ་མ་ཟད་རྒྱ་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་བོད་ཀྱི་ཁོར་ཡུག་བཅས་པ་དུས་ལྟར་དུ་གཏོར་བཤིག་གཏོང་རྒྱུའི་ཀུན་སློང་ངན་པ་ཡོད་སྐོར་སོགས་གསུངས་འདུག་ཡང་གནད་དོན་དེའི་ཐོག་འཕགས་བོད་མཛའ་འབྲེལ་ཚོགས་པའི Kashmir ཁུལ་གྱི་ཡན་ལག་ཚོགས་པའི་འགན་འཛིན Doctor Vivek ལགས་ཀྱིས་རྒྱ་ནག་གཞུང་ལ་སྐྱོན་བརྗོད་དྲག་པོ་གནང་བ་མ་ཟད་རྒྱ་གཞུང་གིས་ཐོག་མཐའ་བར་གསུམ་དུ་བོད་མི་རྣམས་ལ་སྡུག་པོ་གཏོང་གི་ཡོད་པ་གསལ་སྟོན་གནང་འདུག་ཡང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་དབྱེ་ཞིབ་པ་དང་ཉམས་ཞིབ་པ། ཞུ་གཏུག་འབྲེལ་མཐུད་པ། དེ་བཞིན་རྒྱ་ནག་མི་དམངས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ William Nee ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།

ཁོང་རྣམས་ལ་ཉེས་རྡུང་དང་སྡུག་སྦྱོང་མནར་གཅོད་གཏོང་གི་ཡོད་མིན་བཀག་ཉར་བྱས་པ་ཚོས་རང་ཉིད་ཀྱི་བཟའ་བཅའ་མཉམ་དུ་འཁྱེར་ཡོང་དགོས་པའི་བཙན་བཀའ་བཏང་སྐོར་གནས་ཚུལ་ཐོན་པར་ཁོང་རྣམས་ལ་ལྡེང་ངེས་བཞིན་པའི་བཟའ་བཅའ་ཡོད་མིན་ཁོང་ཚོའི་ནང་མི་རྣམས་ཐུག་འཕྲད་བྱེད་དུ་འཇུག་གི་ཡོད་མིན་ཡང་ཚང་མར་ཐོབ་ཐང་ཡོད་པ་བཞིན་དུ་རང་ཉིད་ཀྱི་འདོད་པར་ཡོད་པའི་ཁྲིམས་རྩོད་པ་དང་འབྲེལ་བ་བྱེད་ཆོག་གི་ཡོད་མིན་ཐ་ན་རྒྱ་ནག་གི་ཁྲིམས་འགལ་ནག་ཉེས་ཀྱི་ཁྲིམས་གཞིའི་འབྲུ་དོན་ལྟར། ཁོང་རྣམས་བཀག་ཉར་བྱས་ཡོད་མེད་སོགས་ཀྱི་གནད་དོན་ལ་སེམས་འཚབ་ཧ་ཅང་ཆེན་པོ་ཡོད། དེ་ལས་ཀྱང་ལྷག་པར་རྒྱ་གཞུང་གིས་ཁམས་སྡེ་དགེ་དབོན་པོ་སྟོད་ཁུལ་གྱི་ས་ཁུལ་འདིར་ཆུ་མཛོད་གསར་རྒྱག་བྱས་ཚེ་དེ་ཡི་ཤུགས་རྐྱེན་ངན་པ་ཐེབས་སྲིད་པའི་མི་དམངས་དེ་དག་གི་འཚོ་བའི་ཆ་རྐྱེན་ལ་གནོད་སྐྱོན་ཇི་ཐེབས་སྐོར་རྒྱ་ནག་གཞུང་གི་དཔོན་རིགས་ཚོས་བསམ་ཞིབ་བྱས་ཡོད་མེད། བོད་མིའི་རིག་གཞུང་གི་ཐོབ་ཐང་གི་གནད་དོན་ལ་ཡང་སེམས་འཚབ་ཆེན་པོ་ཡོད། ས་ཁུལ་འདིའི་ནང་དུས་རབས་བཅུ་གསུམ་སྐབས་གསར་བཞེངས་ཞུས་པའི་བོད་ཀྱི་དགོན་པ་ཁག་དང་དགོན་པ་འགའ་ཤས་ནང་གནའ་སྔ་མོའི་ལྡེབས་རིས་མང་པོ་ཡོད་པ་ཁག་ལ་ཡང་ཤུགས་རྐྱེན་ངན་པ་ཐེབས་སྲིད་པ་དང་རྩ་བའི་འདས་པའི་ལོ་བཅུ་ཕྲག་མང་པོའི་རིང་དྲག་གནོན་ཤུགས་ཆེ་བྱས་པའི་རྐྱེན་གྱིས་ས་གནས་བོད་མི་རྣམས་དཀའ་སྡུག་མང་དག་མྱོང་བཞིན་པ་རེད་དེ་འདྲ་སོང་ཙང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་པས་སྡེ་དགེ། དབོན་སྟོད་ཁུལ་ནས་འཛིན་བཟུང་བཀག་ཉར་བྱས་པའི་བོད་མི་རྣམས་ལ་ལྟ་སྐྱོང་ཇི་འདྲ་བྱེད་ཀྱི་ཡོད་མིན་རྒྱ་ནག་གཞུང་ནས་ཕྱི་གསལ་ནང་གསལ་བཟོ་དགོས་པ་སྤྱི་དང་ལྷག་དོན་དུ་རྒྱ་གཞུང་གིས་ས་ཁུལ་འདིར་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞིའི་སྐོར་ལ་ཡང་ཕྱི་གསལ་ནང་གསལ་བཟོ་དགོས་པའི་དགོས་འདུན་བཏོན་གྱི་ཡོད་ལ་འཛམ་གླིང་ནང་གི་གཞུང་ཚན་ཁག་དང་འབྲེལ་ཡོད་མི་མང་རྣམས་ཀྱིས་གནད་དོན་དེར་དོ་སྣང་བྱེད་པའི་རེ་བ་ཡང་འགྲོ་བ་མིའི་ཐོབ་ཐང་ཚོགས་པས་བྱེད་ཀྱི་ཡོད་སྐོར་གསུངས་འདུག། ད་བར་གོང་ཞུས་གནད་དོན་སྐོར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་སྤྱི་འཐུས་ཚོགས་གཙོ་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་དང་ཁེ་ན་ཌའི་ཕྱི་སྲིད་ལས་ཁུངས་འགྲོ་བ་མིའི་ཐོབ་ཐང་ཚོགས་པ་སོགས་ཀྱིས་ཁམས་སྡེ་དགེའི་ནང་གི་ཛ་དྲག་གི་གནས་སྟངས་ལ་ཐུགས་འཚབ་ཆེན་པོ་ཡོད་སྐོར་གསུངས་ཡོད་པ་རེད། ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།
ཡང་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བལ་ཡུལ་ནང་དམ་དྲག་ཡོད་མེད་ལ་མ་ལྟོས་པར་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཚོགས་མགོན་དུ་དབུ་བཞུགས་མཛད་ནས་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་པའི་ནང་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་ཉིན་གྲངས་ལྔའི་རིང་བསྐོང་ཚོགས་གནང་ཡོད་པའི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འཕྲིན་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
གསན་མཁན་རྣམ་པ་ལྷན་རྒྱས་ལ་སྐུའི་ལྷག་དཀར་བཟང་བའི་འཚམས་འདྲི་ཞུ་བ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། དེ་ཡི་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་ཆེན་ཁྱད་པར་ཅན་ཉིན་ཏེ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི

གང་ལྟར་ཅིག་གི་བསམ་པ་བཟང་པོ་བཟོ་ཡག་གི་བསླབ་བྱ་ཡག་པོ་ཅིག་ཡོད་བསྡད་པ་དེ་ང་ཚོ་ཕལ་ཆེར་འཛམ་བུ་གླིང་གི་སྤྱི་ནོར་རེད་ཟེར་ལབ་ཐུབ་ཡག་རེད་ཤག་ཨེ་ནི་ང་ཚོ་བོད་པའི་ངོས་ནས་ཅིག་གི་ཨ་ད་བར་དུ་བདག་པོ་བརྒྱབ་པ་རེད་ད་ད་དུང་ཡང་ང་ཚོས་བདག་པོ་རྒྱག་ཡག་དེ་དཔེ་གལ་ཆེན་པོ་རེད་ཆོས་བདག་པོ་རྒྱག་པ་ཟེར་ཡག་དེ་ཅིག་གི་ལྷ་ཁང་ཞིག་ཡར་བཟོ་དགོས་དཔེ་ཆ་ཚོ་ཡར་བཟོ་དགོས་གཅིག་པོ་མ་རེད་བསམ་བློ་གཏོང་སྟངས་གི་ཐོག་ནས་སེམས་ཀྱི་ཞི་བདེ་སྙིང་རྗེ་གཙོ་བོ་ལ་བཞག་ནས་སེམས་ཀྱི་ཞི་བདེ་བཟོ་ཡག་ཅིག་འདི་ང་ཚོ་བོད་ཀྱི་དངོས་གནས་དྲང་གནས་ཀྱི་བོད་ཀྱི་རིག་གཞུང་གཙོ་བོ་ཅིག་རེད་ཤག་ཨ་ད་བར་དུ་ང་རང་ཚོ་བོད་པས་དངོས་གནས་བདག་པོ་རྒྱག་ཡ་དེ་ཡག་པོ་ཞིག་བརྒྱབ་པ་རེད་ད་ད་དུང་ཡང་འཛམ་བུ་གླིང་འཁྲུག་ཆ་དོད་པོ་དེའི་སྒང་ལ་ད་སེམས་ཀྱི་ཞི་བདེ་གལ་ཆེན་པོ་ཡིན་དུས་ཙ་ན་ཨ་ནི་རྒྱུ་མཚན་བསམ་བློ་བཏང་ནས་ཁོང་ཁྲོ་དང་ང་རྒྱལ་དང་དེ་ཚོའི་གྲས་ཀྱི་སེམས་ཀྱི་ཞི་བདེ་དཀྲུག་གི་ཡོག་རེད་གཞན་ཕན་གྱི་བློ་ཡག་པོ་བྱུང་པ་ཡིན་ན་སེམས་ཀྱི་ཞི་བདེ་ཡོང་གི་ཡོག་རེད་ལུས་པོའི་བདེ་བ་ཡོང་གི་ཡོད་རེད་ད་གིན་ལབ་པ་ནང་བཞིན་རེད་ཁོ་ཚེ་སྒྲུབ་ཀྱི་མཆོག་རེད་ཤག་དེ་འདྲ་ཡིན་དུས་ཙ་ན་ང་རང་ཚོ་བོད་པའི་རིག་གཞུང་དངོས་གནས་ཅིག་གི་སེམས་ཀྱི་ཞི་བདེ་བཟོ་ཡག་དེའི་ཐོག་ནས་ལུས་པོའི་འཕྲོད་བསྟེན་ལ་ཕན་ཡག་ཨེ་ནས་སྤྱི་ཚོགས་ཀྱི་ནང་ལ་ཡིན་ནའི་ཅིག་གི་ཞི་བདེ་ཡོང་ཡག་ཡག་པོ་ཞིག་རེད་ཤག་ང་རང་ཚོ་བོད་ཆོལ་ཁ་གསུམ་གྱི་ས་ཁུལ་ལ་ཡག་ལྟོས་ས་ལྟོས་འཇོག་གིས་ཕལ་ཆེར་སེམས་ཀྱི་ཞི་བདེ་ཐོག་ནས། ཨེ་ནས་བྱམས་པ་དང་བརྩེ་བ་ཟེར་བ་དེའི་ཐོག་ནས་ང་རང་ཚོ་གཅིག་གིས་གཅིག་ལ་ཡར་རོགས་བྱེད་ཡག་དེ་ཕལ་ཆེར་མིག་ལྟོས་ཡག་པོ་ཡོད་བསམ་གྱི་འདུག་གཅིག་རྒྱ་ཧོར་བོད་གསུམ་ཟེར་ལབ་པ་རེད་གཅིག་ཧོར་གྱི་ཡུལ་དང་གཅིག་དེ་ཚོའི་ནང་ལོགས་ལ་ཡང་གཅིག་འཁྲུག་པ་རྒྱག་ཡག་དང་གཅིག་གིས་གཅིག་ལ་བསམ་ངན་བྱེད་རེས་བྱས་པ་དེ་འདྲ་ཡོང་བསྡད་ཀྱི་འདུག་ང་ཚོ་བོད་ལ་ཡང་ཕལ་ཆེར་དབུས་གཙང་ཁུལ་ལ་ཡིན་ནའི་རེད་ཁམས་ཁུལ་ལ་ཡིན་ནའི་རེད་མདོ་སྨད་ཁུལ་ལ་ཡིན་ནའི་རེད་གང་ལྟར་བོད་ཀྱི།

རྒྱ་མིའི་གྲོགས་པོ་ཚོ་ཆ་བཞག་ན་བོད་པ་ཚོ་སེམས་བཟང་པོ་དང་གཤིས་ཀ་ཡག་པོ་ཡོད་བསྡད་པ་ཅིག་གིས་རྒྱ་མི་གྲོགས་པོ་ཚོ་ཅིག་གི་དགའ་པོ་བྱེད་ཀྱི་འདུག་ག་ས་དེ་འདྲ་ཡིན་དུས་ང་ཚོ་བོད་པའི་གཤིས་ཀ་ཅིག་སེམས་རྒྱུད་བཟང་པོ་བྱེད་ཡག་ཅིག་གི་འདི་དཔེ་གལ་ཆེན་པོ་རེད་ཨ་ནི་ང་ཚོ་ཚང་མ་ལོག་གི་ཨ་ད་བར་དུ་ང་ཚོ་ད་བདག་པོ་རྒྱབ་པ་རེད་ལ་ད་དུང་ཡང་ང་ཚོ་ཚང་མ་ལོག་གི་ད་སྙིང་རྗེ་ཟེར་ཡ་དེ་གལ་ཆེན་པོ་ལ་བརྩིས་ནས་ཨེ་ནས་སེམས་ཀྱི་ཞི་བདེ་བསྒྲུབ་ཡ་དེ་གལ་ཆེན་པོ་འདུག་དེ་ཚང་མས་སེམས་ལ་བཞག་དེ་བ་བྱིན་ཡན་ཕྱིན་ཆད་ལ་མི་བཟང་པོ་ཅིག་ཡོང་ཡ་དེ་ང་ཚོ་ཚང་མ་ལོག་གི་འགན་རེད་ལ་ཚང་མས་སེམས་ལ་ཡ་བཞག་ཤེས་སོང་ཨ། ཡང་བལ་ཡུལ་ཐོག་རྒྱ་ནག་གཞུང་གིས་གནོན་ཤུགས་སྤྲད་པའི་རྐྱེན་གྱིས་དམ་དྲག་ཡོད་མིན་ལ་མ་ལྟོས་པར་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་འགོ་ཁྲིད་ཚོགས་ཆུང་གི་ཚོགས་མི་རྣམས་ཀྱིས་སྐུ་ངལ་མང་པོ་བསྐྱོན་པར་བརྟེན་ནས་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གདན་ཞུས་ཀྱིས་བལ་ཡུལ་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་པའི་ནང། བོད་ཟླ་དང་པོའི་ཚེས་བཅུ་གཉིས་ནས་ཚེས་བཅུ་དྲུག་བར་ཉིན་གྲངས་ལྔའི་རིང་ཆོ་འཕྲུལ་སྨོན་ལམ་ཆེན་མོ་གཟབ་རྒྱས་ངང་འཚོགས་གནང་འདུག་པས་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་ཆེན་ཁྱད་པར་ཅན་ཉིན་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་དབུ་བཞུགས་ཐོག་སྨོན་ལམ་འཚོགས་གནང་བའི་གསུང་གི་དུམ་བུ་ཞིག་གསན་རོགས་གནང།

དེའི་སྐོར་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་འགོ་ཁྲིད་ཚོགས་ཆུང་གི་ཚོགས་གཙོ་ཨཅཱརྱ་བསྟན་འཛིན་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པས་ཁོང་གིས་གསུངས་དོན། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་གོ་སྒྲིག་འོག་སྨོན་ལམ་ཉི་མ་ལྔ་ཡི་རིང་གི་ད་ཉིན་བཞི་པ་འདི་བཅོ་ལྔ་མཆོད་པ་གི་མཛད་རིམ་འདི་འདུག་ཞུས་པ་ཡིན་ན། ད་ལན་ཆོ་འཕྲུལ་སྨོན་ལམ་ཆེན་མོའི་གི། ཚོགས་མགོན་དུ་དབུ་བཞུགས་གཙོ་བོ་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་མཛད་གནང་བ་རེད། བཅོ་ལྔ་མཆོད་པའི་ཉིན་མོ་གི་ད་མཛད་རིམ་གཅིག་ཏུ་བརྒྱུད་པ་ཡིན་ན། ཞོགས་ཀས་ཕྱག་ཚོད་བདུན་པ་ནས་བརྒྱད་དང་ཕྱེད་ཀ་བར་གསོ་སྦྱོང་ཚོགས་གནང་ཡ་དང་བརྒྱད་དང་ཕྱེད་ཀ་ནས་དགུ་པ་བར་གཞུང་འབྲེལ་རྣམ་འགྲེལ་གྱི་དམ་བཅའ་གཙོ་བོ་ཚོགས་གནང་བ་རེད། དགུ་པ་ནས་བཅུ་པ་བར་དུ་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་ནས་མི་མང་ཚང་མ་ལ་སྐྱེས་རབས་ཀྱི་གསུང་ཆོས་གསུང་ཆོས་དེ་ཡང་སློབ་དཔོན་དཔའ་བོས་མཛད་པའི་སྐྱེས་རབས་ཀྱི་རྩ་བ་དང་དཀའ་ཆེན་ཡེ་ཤེས་རྒྱལ་མཚན་གྱིས་མཛད་གནང་བའི་སྐྱེས་རབས་ཀྱི་འགྲེལ་པའི་ཐོག་ནས་གསུང་ཆོས་དེ་བསྩལ་གནང་མཛད་ཡོད་པ་རེད། ཕྱག་ཚོད་བཅུ་པ་ནས་བཅུ་གཉིས་བར་དུ་མི་དམངས་ཁྲི་ཚོ་བརྒལ་བ་དེ་ཚོ་སྨོན་ལམ་ཁྲི་རིན་པོ་ཆེ་མཇལ་ཁ་དུ་ཕེབས་གནང་བ་དང་མཇལ་ཁའི་སྐབས་ལ་ད་ལན་གྱི་དམིགས་བསལ་གྱི་ད་དེ་སྔ་དང་མ་འདྲ་བ་མི་དམངས་མང་པོ་ཞིག་ཕེབས་གནང་སོང། དེ་རྗེས་ལ་ཆུ་ཚོད་བཅུ་གཉིས་ཀྱི་ཕྱེད་ཀ་ནས་དང་པོ་བར་དུ་སླར་ཡང་དབུ་མ་དང་ཕར་ཕྱིན་གྱི་དམ་བཅའ་བཞག་གནང་བ་རེད། ཕྱག་ཚོད་དང་པོ་དེ་ནས་གསུམ་པ་ཕྱེད་ཀ་བར་དུ

ཤེལ་དཀར་མཁན་རིན་པོ་ཆེ་མཆོག་སྐྱབས་རྗེ་སྐུ་མཆེད་རིན་པོ་ཆེ་ལ་སོགས་པའི་དགོན་ཁག་བཅུ་ཡི་ཕྱག་མཛོད་རྣམ་པ་དང། དགེ་བའི་བཤེས་གཉེན་དུ་མ་ཞིག་ཕེབས་ནས་རྒྱལ་བ་སྐུ་པར་མཐོང་གྲོལ་རིན་པོ་ཆེ་ཆོས་ཁྲི་སྟེང་དུ་བཞུགས་པ་དང་སྦྲགས་ནས་གཞན་གྱི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་གི་སྐུ་ཚབ་རྣམ་པ་ཕེབས་ནས་མཛད་སྒོ་དེ་ཚོགས་ཐུབ་པ་བྱུང་སོང། མཛད་སྒོ་དེ་གྲོལ་བའི་རྗེས་ལ་དགོན་སྡེ་ཁག་གི་སྐུ་ཚབ་རྣམ་པ་དང། གཞུང་འབྲེལ་ཁག་གི་ཚོགས་པ་སྐྱིད་སྡུག་སྐྱབས་མགོན་རིན་པོ་ཆེ་སྐུ་པར་མཐོང་གྲོལ་རིན་པོ་ཆེར་མཇལ་དར་སྒྲོན་གནང་ཡ་དང་སྨོན་ལམ་ཁྲི་རིན་པོ་ཆེ་མཆོག་ལ་མཇལ་དར་སྒྲོན་ཡ་གི་མཛད་རིམ་དེ་ཚོ་གནང་ཐུབ་པ་བྱུང་སོང་ཞེས་སྣང་བ་དེ་གཅིག་ཞུ་འདོད་བྱུང་སོང། ཡང་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་བོད་ཟླ་དང་པོའི་ཚེས་བཅུ་གསུམ་ཉིན་བལ་ཡུལ་དགེ་ལྡན་ལྷན་ཚོགས་ཁོངས་ཀྱི་དགོན་པ་བཅུའི་བསླབ་པ་མཐར་སོན་རྣམས་ལ་ཕྱག་འཁྱེར་བསྩལ་གནང་གི་མཛད་སྒོ་ཞིག་ཚོགས་གནང་འདུག་པས། དེའི་སྐོར་བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་ཐར་འདོད་ལགས་ལ་ཞལ་པར་བརྒྱུད་གནད་འདྲི་ཞུས་པར་ཁོང་གིས་གསུངས་དོན། ད་དེ་རིང་འདིར་ང་ཚོ་བལ་ཡུལ་གྱི་དགེ་ལྡན་ལྷན་ཚོགས་ཀྱི་ད་ལོ་འཁོར་རྒྱུགས་སྤྲོད་ཀྱི་ཨ་ནི་གཟེངས་རྟགས་ཀྱི་ད་མཛད་སྒོ་ཆེན་པོ་འདི་དེ་རིང་ད་དཔེ་མི་སྲིད་ཡག་པོ་བྱུང་སོང་ཟེར་ནས་ཧོ་བསྡུ་ཞུས་ཡ་ཡིན། སྤྱིར་ན་རྩ་བའི་ཆ་ནས་ད་ད་ལོ་ང་ཚོ་འདི་ད་ད་སྨོན་ལམ་གྱི་དུས་ཚོད་ཅིག་འདུག་ཆགས་དུས་ཚོད་སྟོན་ནས་ད་སྨོན་ལམ་སྐབས་ལ་ཡ་ད་སྨོན་ལམ་གྱི་གཞན་དོན་བཟུང་ཡ་ཉི་མ་གཅིག་ལ་ཡ་ཚོགས་ཐེངས་བཞི་ལྔ་ཞིག་འདུག་ཚོགས་དགོས་ཡ་འདུག་ཆ་དགོས་ཡོད་རེད།

གྲུབ་འདུག་སོ། ཉི་མ་ནས་ད་ང་ཚོ་སྤྱིར་བཏང་སྨོན་ལམ་གྱི་དྲི་བའི་ཆ་ནས་ད་འདུག་ཕྱག་འཁྱེར་འབུལ་ཚུལ་ཡོད་པ་ཞིག་གསུང་གི་ཨ་ད་ལན་མི་ནས་ཨ་ནི་གཅིག་ད་ལྟ་སྐྱབས་རྗེ་ཨ་ནི་གླིང་རིན་པོ་ཆེ་མཆོག་ཨ་ཕྱག་ནས་དེ་ནས་འདུག་ཟེར་ནས་ཕྱག་འཁྱེར་དེ་གྱེས་ཏེ་བྱེ་ཐང་འདུག་སུ་ཕུད་ཨ་ནི་འདུག་བྱས་ནས་ད་མཛད་སྒོ་དེ་བྱེ་ཐང་གཅིག་ཡག་པོ་བྱེད། གྲུབ་སོང་ཟེར་ཞིག་ཡོད་འདུག་སུ་ཡིན་འདུག་ཕྱི་ན། ཡང་དགེ་བཤེས་ལགས་ཀྱིས་རྒྱུགས་སྤྲོད་ཆེན་པོ་འདིའི་ནང་བཙུན་མ་བཞི་བཅུ་ཞེ་བརྒྱད་ལྷག་ཙམ་མཉམ་ཞུགས་གནང་བ་རྣམས་ལ་ཡང་ཕྱག་འཁྱེར་ཐོབ་སྐོར་གསུང་གི་འདུག། ཡང་དགེ་བཤེས་ངག་དབང་ཐར་འདོད་ལགས་ཀྱིས་བལ་ཡུལ་གྱི་དགེ་ལྡན་ཤེས་ཡོན་ལྷན་ཚོགས་འདིའི་བྱུང་རིམ་སོགས་ཀྱི་སྐོར་གསུང་དོན། འདི་ད་ང་ཚོ་རྩ་བའི་ཉིས་སྟོང་ཕལ་ཆེར་དགུ་དང་བཅུ་ད་འདི་འདྲའི་བར་ལ་ཅིག་དེ་བ་ཞིག་འདི་རེད། དེ་ནས་ང་ཚོ་ད་བལ་ཡུལ་གྱི་དགེ་ལྡན་ཤེས་ཡོན་ལྷན་ཚོགས་ཟེར་ནས་ད་ང་ཚོ་ཚོགས་པ་ཅིག་བཙུགས་གནང་བ་རེད།

སྤྱིར་ང་རང་ཚོ་ད་རྒྱལ་བ་ཐམས་ཅད་མཁྱེན་པའི་གི་བཀའ་དགོངས་རེད་ཡང་སྒོས་ད་སྤྱིར་སངས་རྒྱས་ཀྱི་བསྟན་པ་ཡང་སྒོས་ད་ཨ་ནེ་རི་བོ་དགེ་ལྡན་པའི་གི་བསྟན་པ་དེ་མ་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་དེ་འདྲའི་གི་ཆེད་དུ་ལ་ཡང་ད་དམིགས་བྱས་ནས་དེ་ད་ཅིག་སོ་སོའི་གང་ཡོང་ཅི་ཡོང་གི་འདུག་ཟེར་ནས་ད་ལྟ་བར་དུ་ད་ཤེས་ཡོན་ཐོག་ལ་ཨ་ནེ་ཅིག་ལས་ཀ་འདུག་སུ་བྱས་བྱས་བ་འདི་འདྲ་ཡིན་ཟེར་ཡོད་ཡིན་དེ་འདི་ད་ད་སྐུ་མདུན་གྱི་བཀའ་བཀའ་ཕེབས་པ་གཞི་བཟུང་གི་ད་ལྟ་བར་དུ་ང་ཚོའི་གི་ད།

དབོན་སྟོད་ཁུལ་ནས་བོད་མི་ཆིག་སྟོང་ལྷག་འཇུ་བཟུང་བྱས་པའི་ཁྲོད་ནས་མི་བཞི་བཅུ་ཙམ་ཀློད་གྲོལ་བཏང་ཡོད་འདུག་བོད་ཀྱི་ཁམས་སྡེ་དགེ་ཁུལ་དུ་རྒྱ་ནག་གཞུང་གིས་སྐམ་ཐོག་གློག་ཁང་བསྐྲུན་རྒྱུའི་ཁྲོད་ནས་དབོན་པོ་སྟོད་ཁུལ་གྱི་གནའ་བོའི་དགོན་པ་རྩ་གཏོར་དང་མི་རབས་ནས་མི་རབས་འཚོ་གནས་བྱེད་མཁན་བོད་མི་ཚོར་རང་ཡུལ་ནས་གནས་སྤོ་བྱ་དགོས་པའི་བཙན་བཀའ་བཏང་བར་ངོ་རྒོལ་ཞུ་འབོད་བྱེད་མཁན་གྱི་བོད་མི་ཆིག་སྟོང་ལྷག་འཛིན་བཟུང་བྱས་པའི་ཁྲོད་ནས་མི་བཅུ་ཕྲག་ཁ་ཤས་ཀློད་གྲོལ་བཏང་ཡོད་འདུག། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་བོད་རང་བཙན་སློབ་ཕྲུག་ཚོགས་པས་བོད་ནང་སྐུ་ལུས་མེར་སྲེག་བཏང་མཁན་གླུ་བ། ཚེ་དབང་ནོར་བུ་ལགས་ཀྱི་རྗེས་དྲན་འདུ་འཛོམས་ཤིག་བསྐོང་ཚོགས་གནང་འདུག་དེ་ཡང་ཟླ་བ་འདིའི་ཚེས་ཉི་ཤུ་ལྔ་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་བོད་རང་བཙན་སློབ་ཕྲུག་ཚོགས་པའི་གོ་སྒྲིག་འོག་བོད་ནང་སྐུ་ལུས་མེར་སྲེག་བཏང་གནང་མཁན་གཞས་པ་ཚེ་དབང་ནོར་བུ་ལགས་འདས་གྲོངས་སུ་གྱུར་ནས་ལོ་ངོ་གཉིས་འཁོར་བའི་དུས་ཚིགས་དྲན་གསོ་ཞུ་ཆེད་རོལ་དབྱངས་དུས་འཛོམས་ཤིག་གནང་ཡོད་པ་དེའི་སྐབས་འདས་པོ་ཁོང་གི་གླུ་གཞས་ཁག་ཅིག་བུ་མོ་ཚེ་སྐྱིད་ལགས་ཀྱིས་བསྐྱར་ལེན་བྱས་པའི་ཐོག་ནས་དྲན་གསོ་ཞུས་འདུག། ན་ནིང་སྤྱི་ཟླ་དྲུག་པ་ཙམ་ནས་ཕྱི་ཕྱོགས་ནས་གར་སོང་ཤེས་རྟོགས་མེད་པའི་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་འཐུས་མིའི་ལས་གནས་ནས་དགོངས་པ་ཞུས་ལུགས་ཕྱི་ཚེས་ཉི་ཤུ་བདུན་གཟའ་མིག་དམར་ཉིན་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཐོག་གནས་ཚུལ་སྤེལ་ཡོད་འདུག། རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཁང་གིས་བརྡ་ཐོ་བཏང་བ་ལྟར་ན། ཐེན་ཅིན་གྲོང་ཁྱེར་མི་དམངས་འཐུས་མི་ཚོགས་ཆེན་གྱིས་སྐུ་ཞབས་ཆིང་གིས་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཚོགས་མིའི་ལས་གནས་ནས་དགོངས་ཞུ་བྱས་པར་ངོས་ལེན་བྱས་ལུགས་བཀོད་ཡོད་ཅིང། ཡིན་ནའི་རྒྱ་ནག་གཞུང་འབྲེལ་དྲ་རྒྱའི་ཐོག་རྒྱ་ནག་གི་ཆེས་མཐོའི་དཔོན་རིགས་གྲས་སུ་མིང་འབོད་བྱེད་ཀྱི་མེད་ན་ཡང། ད་ལྟའི་ཆར་ཆིང་ཀང་རྒྱ་ནག་དམར་ཤོག་ཚོགས་པ་ནས་ཕྱིར་འབུད་བྱས་ཡོད་མེད་སོགས་གང་ཡང་བརྗོད་མེད་པ་རེད། རྒྱ་གར་གྱི་མཁའ་དབྱིངས་ཚན་རིག་པ་ཚོས་གཟའ་སྐར་རྒྱུ་ལམ་ནང་ཚོད་ལྟ་བྱེད་རྒྱུའི་གྲ་སྒྲིག་བྱེད་བཞིན་པ་དེས་རྒྱལ་ཁབ་ཀྱི་ཆེ་མཐོང་དང་ན་གཞོན་ཚོར་བློ་སྟོབས་སྐྱེ་གཞི་ཞིག་ཏུ་འགྱུར་རྒྱུའི་རེ་བ་ཡོད་ལུགས་སྲིད་བློན་མཆོག་གིས་གསུངས་འདུག། ར་ཤི་ཡས་རྒྱ་གར་གྱི་མི་སེར་བསྡུ་སྐོང་བྱས་ཏེ་ཡུཀ་རེན་དམག་འཐབ་ནང་མཉམ་ཞུགས་བྱེད་བཅུག་ཡོད་འདུག་དེ་ཡང་ཕ་རན་སི་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བ་ལྟར་ན། ར་ཤི་ཡས་འཛམ་གླིང་ཡུལ་གྲུ་གང་ས་ནས་དམག་མི་གླས་ཏེ་ཡུཀ་རེན་གྱི་དམག་འཐབ་ནང་ར་ཤི་ཡའི་དམག་དཔུང་ལ་རོགས་འདེགས་ཡོང་ཐབས་འབད་བརྩོན་བྱེད་ཀྱི་ཡོད་པ་བཞིན། ར་ཤི་ཡའི་དམག་དཔུང་གིས་ཉེ་ཆར་རྒྱ་གར་གྱི་མི་སེར་ཀུ་ཤུ་འདེབས་མཁན་ཞིག་དང་དེ་བཞིན་གནམ་གྲུའི་བཞེས་ལག་གྲ་སྒྲིག་བྱེད་མཁན་ཞིག། སློབ་གྲྭ་ཐོན་པའི་ལས་མེད་མི་སྣ་ཞིག་བཅས་དམག་མིར་བསྡུ་སྐོང་བྱས་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ལགས་དང་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།